གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་མགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་གསོལ་འདེབས་ཞུས་དོན་ལྟར་ཕྱི་ཚེས་བཅུ་དགུ་སྟེ་བོད་ཟླ་དང་པོའི་ཚེས་བཅུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། དབུས་བོད་མིའི་སྒྲིག་འཛུགས་ཀྱི་ཀ་བ་གསུམ་གྱི་མཛད་གཙོ་རྣམས་ལ་དམིགས་བསལ་གྱི་མཇལ་ཁ་གསོལ་བསྩལ་གནང་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དེ་ནས་ཁེ་ན་ཌའི་གྲོང་ཁྱེར་ཏོ་རོན་ཏོ་ནང་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ཁང་དང་ཨོ་ནྟ་རི་ཨོ་བོད་རིགས་སྤྱི་མཐུན་ཚོགས་པ་མཉམ་རུབ་ཐོག་བོད་ཕྲུག་སློབ་མ་ཁག་ཅིག་ལ་འཚེ་མེད་ཞི་བའི་སློབ་གསོའི་སྦྱོང་བརྡར་ཞིག་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཐེངས་འདིའི་འཕྲོད་བསྟེན་ལེ་ཚན་ནང། བར་ལམ་ཨ་མེ་རི་ཁའི་ཚན་རིག་སྨན་པས་དབང་རྩ་ཉམས་པའི་ནད་པའི་ལུས་པོའི་ནང་ཕག་པའི་མཁལ་མ་བཅུག་པ་དེས་དུས་ཚོད་རིང་ཤོས་ལས་ཀ་བྱེད་པ་དེ་ནི། མ་འོངས་པར་མཁལ་མ་འཕྲོ་བརླག་ཕྱིན་ཏེ་སྒུག་ཐོའི་ནང་མ་ཚུད་པའི་ནད་པ་ཚོར་ཕན་ཐོགས་ཡོང་རྒྱུ་མ་ཟད་ཕག་པའི་མཁལ་མ་འགྲོ་བ་མིའི་ནང་ཉེན་ཁ་མེད་པར་བཅུག་པའི་གཤག་བཅོས་ཀྱི་ལག་རྩལ་དེ་དངོས་སུ་མངོན་འགྱུར་ཡོང་བར་ལོ་ངོ་བཅུ་ཙམ་འགོར་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་ཀོ་ལི་གྷལ་བོད་མིའི་གཞིས་ཆགས་གསར་བཙུགས་གནང་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་དང་འབྲེལ་བའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་དང། མཇུག་ཏུ། གནད་འགྲེལ་ལེ་ཚན་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ལོ་གསར་གྱི་ཚེས་བཅུ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་མཇལ་ཁ་བསྩལ་གནང་མཛད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང།
དབུས་བོད་མིའི་སྒྲིག་འཛུགས་ཀྱིས་གསོལ་འདེབས་ཞུས་དོན་ལྟར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་དགུ་ཉིན་ཏེ། བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གཟབ་གསོལ་སྐབས་སྔ་སྲོལ་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་ལགས། དེ་བཞིན་བཀའ་བློན་རྒྱ་རི་སྒྲོལ་མ་ལགས་དང་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་བཅས་ལ་དམིགས་བསལ་མཇལ་ཁ་བསྩལ་འདུག་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས

སྲིད་སྐྱོང་ཟུར་དུ་བཅས་པ་ཞུ་ཆེད་བར་ལམ་གནས་ཚུལ་བྱུང་བཞག་པ་དང། བཀའ་ཤག་ཉིས་སྟོང་ཉི་ཤུ་རྩ་གཅིག་ལྔ་པའི་ཉི་ཤུ་རྩ་བདུན་ལས་པ་ནས་བྱས་རྗེས། དུས་ཕྱེད་ཀ་ལྷག་ཞིག་ད་ཕྱིན་ཚར་བ་རེད། དེའི་སྐབས་ཀྱི་ད་ལས་དོན་སྙན་ཐོ། དེའི་སྐབས་ཀྱི་ལས་དོན་སྙན་ཐོ་སྙིང་བསྡུས་ཤིག། འཛིན་སྐྱོང་གི་ཐོག་ལས་ཀ་ག་རེ་ག་རེ་བྱས་ཡོད་མེད་དང་ཆབ་སྲིད་ཀྱི་ཐོག་ལས་ཀ་ག་རེ་ག་རེ་བྱས་ཡོད་མེད། ཉེ་བའི་ཆར་དེ་ནས་ཨ་རིའི་གྲོས་ཚོགས་ནང་ལ། གྲོས་ཚོགས་འོག་མའི་ནང་ལ་ཡང་ཁྲིམས་འཆར་དེ་ལ། མང་མོས་ཆེས་མཐོ་པོ་གིས་རྒྱབ་སྐྱོར་བྱུང་ཡོད་པའི་གནས་སྟངས་དེ་ཚོ་བྱས་ཙང་ཅིག་སྙན་སེང་ཞུ་ཡུན་ཡག་པོ་ཞེ་དྲག་བྱུང་ཤག་ཞེས་ནས་བཀའ་གནང་གི་འདུག་འོ་དེ་ཚོའི་ཐོག་ལ་ད་ཡང་གཅིག་སྙན་སེང་ཞུ་དེ་བྱས་པ་ཡིན་ནོ། གོང་ས་མཆོག་གིས་བཀའ་སློབ་གང་སྤེལ།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ད་ལྟ་བོད་རྒྱའི་སྐོར་དེ་ཚོ་ཡིན་པ་ཡིན་ནའི་ང་ཚོ་བརྟན་པོ་བྱེད་དགོས་དང་ལྷིང་པོ་བྱེད་དགོས་དེ་སྔོན་མ་ནས་བཀའ་གནང་ཡོད་རེད། དེ་ཡིན་ཙང་ད་བརྟན་པོ་ལྷིང་པོ་བྱེད་དགོས་དང། གཙོ་བོ་ད་རྒྱ་ཕྱོགས་ནས་རག་ལས་ཀྱི་རེད་བ། ད་དེ་ཚོ་སྐོར་ལ་ད་ཅིག་གཞན་པ་དམིགས་བསལ་ཞུ་ཡོད་སྐད་མེད།
འདི་གའི་གསར་འགོད་པས་མུ་མཐུད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་འདས་པའི་ལོ་གཉིས་དང་ཕྱེད་ཀའི་རིང་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ལས་དོན་ཆེ་ཤོས་ག་རེ་བསྒྲུབས་ཡོད་དམ་ཞེས་བཅར་འདྲི་ཞུས་པར། འཛིན་སྐྱོང་དང་འབྲེལ་བའི་ལས་དོན་མང་དག་ཅིག་བསྒྲུབས་དང་སྒྲུབ་མུས་ཡིན་པ་དང་ཆབ་སྲིད་ཀྱི་ཐོག་ནས་བཤད་ན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་གསལ་སྟོན་གྱིས་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་གནང་བ་དེ་དག་ནི་བཀའ་ཤག་སྐབས་བཅུ་དྲུག་པས་ཆབ་སྲིད་ལས་དོན་བསྒྲུབས་པའི་མཇུག་འབྲས་ཞིག་ལ་ངོས་འཛིན་གནང་གི་ཡོད་པ་གསུང་གི་འདུག། ཆབ་སྲིད་ཀྱི་ཐོག་ནས་བཤད་པ་ཡིན་ན་ད། བཀའ་ཤག་གིས་སྐབས་བཅུ་དྲུག་པའི་གི་དབུ་མའི་ལམ། གཏན་ལ་ཕབ་བཞག་པའི་དབུ་མའི་ལམ་སྲིད་བྱུས་དེ་རྒྱུན་འཁྱོངས་པའི་ཐོག་ནས། དབུ་མའི་ལམ་འགྲུབ་ཡག་གི་ཆེད་དུ་ད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་ཡང་ངོས་འཛིན་བྱེད་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་ཞིག་རྩིས་ནས་དེ་རང་བཙན་རྩོད་མཁན་ཡིན་པ་ཡིན་ན་ད་ག་རང་མ་འོངས་རང་བཙན་རྩོད་དགོས་དགོས་ཡིན་ན། འདས་པའི་གི་བོད་རང་བཙན་ཡིན་པ་དེ་འགྲུབ་དགོས་དགོས་རེད་བ་དེ་གཉིས་གཉིས། ང་ཚོ་ཚང་མ་ལ་ནུས་པ་མཉམ་སྤུངས་ཡོང་ཡག་གི། སྲིད་བྱུས་དེ་འདྲ་ཞིག་གི་འོག་ནས་རྒྱ་ནག་ལ་གོ་བརྡ་སྤྲད་ཡ་རེད་རྒྱལ་སྤྱི་གི་ཐོག་ལ་ཨ་ནི་བོད་ཀྱི་ལོ་རྒྱུས་ལ་ཡ་འཁྱོག་བཤད་བྱེད་འགྲིག་གི་མེད་བ་རྒྱ་ནག་གི་གཞུང་གི་ལབ་ལབ་ལབ་ནང་བཞིན་བྱེད་བྱེད་ཅིག་ནེ་ཙོ་ནང་བཞིན་བྱེད་ནས་བཤད་དེ་འགྲིག་གི་མེད་བ་དང། ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡིན་པ་ཡིན་ནའི་བོད་པའི་མི་རིགས་ཀྱི་མི་མང་གི་ད་ཅིག་གི་བོད་པའི་ལོ་རྒྱུས་མ་ལྟ་ན་གཞན་པ་ལྟ་མཁན་རག་མ་རེད་བ་མི་རབས་གསར་པ་ལ་ང་ཚོ་རྩིས་སྤྲད་ཡ་ཡོང་གི་མ་རེད། དེ་ནང་བཞིན་ད་ལྟ་བྱིས་པ་དེ་ངས་ཞུ་ཡ་དེ། དབུ་མ་དང། རང་བཙན་ག་རེ་རྩོད་ཀྱི་ཡོད་པ་ཡིན་ནའང་མང་ཉུང་ཁྱད་པར་གའི་མ་རེད་བོད་མིའི་སྒྲིག་འཛུགས་སྲིད་ཇུས་དེ་དབུ་མའི་ལམ་སྲིད་ཇུས་རེད་དེ་མུ་མཐུད་ནས་རྒྱུན་འཁྱོངས་བྱ་དགོས་རེད་དེ་ལ་འགྱུར་བ་གཏང་གི་ཡིན་ན་ཁོ་འགྲོ་ལུགས་ཅིག་ཐོག་ནས་གཏང་དགོས་རེད་མ་གཏོགས་བྱེད་ཀྱི་ཡོང་ཡ་ཡོད་མ་རེད་དེ་ཡིན་པ་ཡིན་ནས། ཁོ་རང་བཙན་གྱི་སྒྲུབ་པའི་དེ་གནས་བབ་གཅིག་པ་ཡིན་པ་དེ་ང་ཚོ་ཁ་ནས་བཤད་གཅིག་པོ་མ་ཡིན་པ་བྱས་རྗེས་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པ་ལ་ཕྱི་དྲིལ་བཀའ་བློན་ཕར་ཕེབས་དེ་ནས་ཕྱི་ཟླ་བཞི་པ་ནང་ལ། ང་ཕར་ཕྱིན་བྱས་ང་ཚོ་འཐབ་ཇུས་ཚོགས་འདུ་འཚོགས་བྱས་ད་ལྟའི་གི་ཁྲིམས་འཆར་དེ་སྒང་ལ་ཡང་ཅིག་གོམ་པ་མདུན་སྤོས་འདྲ་ཅིག་ག་ལ་གང་འཚམས་ཤིག་ད་ལམ་ག་ཕྱེད་ཀ་ལྷག་ཅིག་འགྲོ་ཐུབ་པ་དེ་ང་ཚོ་ཆབ་སྲིད་ཀྱི་ལས་ཀ་བྱེད་པའི་གྲུབ་འབྲས་འདྲ་ཅིག་ཅིག་ལ་ངོས་འཛིན་བྱེད་ཆོག་གི་རེད་བསམ་གྱི་འདུག་ག་རེ་ཟེར་ན་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་དེའི་སྐབས་ལ་ང་ཚོའི་གི་འཐབ་ཇུས་བྱེད་སྟངས་འདི་དང་འབྲེལ་ནས། བྱུང་བཞག་པ་གཅིག་རེད། དེ་ལ་བརྟེན་ནས་ད་ལྟ་ཁྲིམས་འཆར་འགྲོ་བཞིན་པ་འདི་སྒང་ལ། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ཆེད་འཁྱོག་བཤད་བྱས་ཚར་བ་དེ་ཚོ་ལ་ཨ་རིའི་གཞུང་གིས་ད་གདོང་ལེན་བྱེད་དགོས་ཡ་གི་གནས་བབ་ཅིག་བསྐྲུན་ཡོང་གི་རེད། བོད་ཟླ་དང་པོའི་ཚེས་བཅུ་ཉིན་འཚོགས་སྲོལ་ཡོད་པའི་གཞུང་འབྲེལ་ཚེས་བཅུ་གཟབ་གསོལ་གྱི་སྐབས་གནས་ཆུང་ཆོས་རྒྱལ་ཆེན་མོ་གཙོས་པའི་གཞུང་བསྟེན་ཆོས་སྐྱོང་རྣམས་འདུ་འཛོམས་ཐོག་དུས་ཆེན་སྲུང་བརྩི་ཞུ་སྲོལ་ཡོད་པ་ཞིང་ད་རེས་བཞུགས་སྒར་དྲེགས་པའི་ཕོ་བྲང་དུ་ཚེས་བཅུ་གཟབ་གསོལ་མཛད་སྒོའི་ཐོག་གནས་ཆུང་ཆོས་རྒྱལ་ཆེན་མོ་མཆོག་གིས་བོད་མི་ཚང་མ་ཆིག་སྒྲིལ་དགོས་གལ་ཆེ་བའི་སྐོར་བཀའ་ལུང་ཕེབས་ཡོད་འདུག།

ཨ་ཀི་མ་ས་ཡིས་བོད་དོན་དཀའ་རྙོག་སེལ་རྒྱུར་རྒྱབ་སྐྱོར་ཡོད་པའི་སྐོར་དང། ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་དོན་ཁག་སྙན་སེང་ཞུས་ཡོད་པ་རེད། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཚོགས་འདུའི་ཐོག་ཉི་ཧོང་གི། Save Tibet Network། བོད་སྐྱོབ་འབྲེལ་མཐུད་ཚོགས་པའི་ཚོགས་གཙོ་སྐུ་ཞབས། Makino Seishu། ཡིས། ཁོང་རང་ཉིད་ལོ་མང་རིང་བོད་ཀྱི་གནད་དོན་ཐོག་འབྲེལ་བ་ཇི་བྱུང་དང། བོད་རང་དབང་དང་དམངས་གཙོའི་འཐབ་རྩོད་དེ་འཛམ་གླིང་གི་ཞི་བདེ་དང་འཆམ་མཐུན་ཐོག་འབྲེལ་བ་ཡོད་པའི་སྐོར་དང། བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞི་བདེ་དང་འཚེ་བ་མེད་པའི་ལམ་སྟོན་དང། དཀའ་རྙོག་ཁག་གྲོས་མོལ་གྱི་ཐོག་ནས་སེལ་དགོས་པའི་བཀའ་སློབ་ཁག་དྲན་གསོ་གནང་ཡོད་པ་རེད་འདུག་ཡང་ཚོགས་འདུའི་ཐོག་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་ཨི་ཤི་ཀ་ཝ་ཨ་ཀི་མ་སཱ་ཡིས་བོད་དོན་དཀའ་རྙོག་སེལ་རྒྱུར་རྒྱབ་སྐྱོར་ཡོད་པའི་སྐོར་དང། ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་དོན་ཁག་སྙན་སེང་ཞུས་ཡོད་པའི་སྐོར་འདི་ག་རླུང་འཕྲིན་ལས་ཁང་ལ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་གསུང་ཡས་ལ། ཚོགས་འདུ་དེ་གཙོ་སྐྱོང་བྱེད་ཡས་ཀྱི Save Tibet Networks ལབ་བྱས་བོད་སྐྱོབ་འབྲེལ་ལམ་ཚོགས་པ་ཞེས་བྱ་ནི་མཱ་ཀི་ནོ་སེ་ཤུ་ལགས་ཁོ་རང་དེའི་ཚོགས་གཙོ་ཆགས་བསྡད་ཡོད་རེད། མཱ་ཀི་ནོ་སེ་ཤུ་ལགས་སྔོན་མ་ནས་བོད་དོན་རྒྱབ་སྐྱོར་བྱེད་མཁན་གཅིག་དང་སྔོན་མ་གྲོས་ཚོགས་འཐུས་མི་ཟུར་པ་ཅིག་ཆགས་བསྡད་ཡོད་རེད། ཁོ་རང་གིས་ད་གསུང་ཡས་ཀྱི་ནང་ལོགས་ཡིན་པ་ཡིན་ན་བོད་ཀྱི་གནས་སྟངས་འདི་དང་བོད་ཀྱི་འཐབ་རྩོད་འདི་བོད་མི་གཅིག་པོ་མ་ཡིན་པའི་ཐོག་ནས་དེ་ཡིས་འཛམ་བུ་གླིང་གི་ཞི་བདེ་དང་དམངས་གཙོ་དང་རང་དབང་དང་འབྲེལ་བ་ཅིག་ཆགས་ཀྱི་ཡོད་པ་ཅིག་ང་ཚོས་ཀྱི་ཚང་མ་ལ་གསལ་བཤད་བྱས་རྗེས་དེ་དངོས་ཡོད་གནས་ཚུལ་བཅས་ཕྱག་བསྒྲུགས་ཡོད་རེད་དེ་འདྲའི་གི་གསལ་བཤད་ཐོག་ནས་ཕྱིན་པ་རེད་ཟེར་ན་འཛམ་བུ་གླིང་རྒྱབ་སྐྱོར་ཤུགས་ཆེན་པོ་ཡོང་གི་རེད་དེ་དང་གཅིག་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གི་ཞི་བའི་ཐོག་ནས་ང་ཚོས་གི་འཐབ་རྩོད་བྱས་དང་གཅིག་ནི་གྲོས་མོལ་ཐོག་ནས་བྱས་ཅིག་འདི་ཚོའི་རིགས་འདི་དཔེ་གལ་ཆེན་པོ་ཞིག་ཆགས་ཡོད་ཚུན་པ་འདི་ང་ཚོས་གསལ་བསྒྲགས་བྱེད་དགོས་ཀི་ཟེར་དེ་འདྲའི་ཁོ་རང་གི་བཀའ་སློབ་ཡག་པོ་ཞེ་དྲག་གནང་སོང་གི་དང་མཉམ་པོ་ང་ཚོའི་དེ་ཉི་ཧོང་གྲོས་ཚོགས་བོད་མི་བོད་དོན་རྒྱབ་སྐྱོར་ཚོགས་པའི་དྲུང་ཆེ་ཨི་ཤི་ཀ་བ་ཨ་ཀི་མ་སི་ལ།

སྐུ་ཚབ་དོན་གཅོད་ལས་ཁང་གི་ལས་དོན་བྱས་པའི་སྙན་སེང་དང། བོད་ནང་གི་ད་ལྟའི་གནས་ཚུལ་ཁག་དང། རིང་མིན་ཡུ་རོབ་ཀྱི Brussels གྲོང་ཁྱེར་དུ་སྐོང་འཚོགས་གནང་རྒྱུའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཚོགས་འདུའི་སྐོར་དང། སྐུ་ཚབ་དོན་གཅོད་ལས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནང་གི་ལས་འཆར་ཁག་དང། ཉི་ཧོང་ནང་བོད་ཀྱི་གྲོང་ཞེས་པ་ཞིག་འཛུགས་རྒྱུའི་དགོངས་པར་རྒྱབ་སྐྱོར་གནང་སྐྱོང་ཡོད་པའི་འབོད་སྐུལ་གནང་འདུག།

ཐ་སྙད་དེ་མེད་པ་བཟོ་བའི་ཐབས་ཚུལ་དུ་བྱས་ཏེ་ལ་ཚང་མེད་ཀྱི་གདོང་ལེན་བྱས། དེ་ནས་བུད་དེ་རྒྱལ་གཅེས་སློབ་འབྲིང། རྒྱལ་གཅེས་སློབ་གསོའི་ཁྲིམས་ཀྱིས་ཁོ་ཚོའི་སྲོལ་ཡོལ་བ་དེ་ཡི་ལས་དོན་ལ་ཆེས་གོང་དུ་ཟིན་བྲིས་ཀྱི་གསལ་བཤད་འདུག་ཞུ་འོས་བྱུང་སོང།
ཡང་ཐེངས་འདིའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་གྱི་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ནང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཐོག་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་ཡུལ་དེའི་རྒྱལ་སའི་རྒྱལ་སྤྱིའི་གནམ་ཐང་ལ་ཞབས་སོར་འཁོད་སྐབས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་འདུག་དགོན་པའི་ཕེབས་ལམ་གྱི་གཡས་གཡོན་དུ་ཡང་མི་མང་མང་པོས་ལག་ཏུ་མེ་ཏོག་དང་བདུག་སྤོས་མཇལ་དར་སོགས་ཁྱེར་ནས་དགའ་དད་སྤྲོ་གསུམ་ངང་ནས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག། དེ་ནས་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཀོ་པན་དགོན་པའི་ནང་ཞབས་སོར་འཁོད་པ་དང་འབྲེལ་རིན་པོ་ཆེ་མཆོག་གིས་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་རྟེན་ལ་མར་མེའི་ཞལ་ཕྱེ་གནང་བ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་ཁྲི་དང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་དམ་པ་འདིའི་སྐུ་པར་སོགས་ལ་མཇལ་དར་ཕུལ་གནང་བ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ལ་གསོལ་ཇ་དང་འབྲས་སིལ་འདེགས་འབུལ་ཞུས་པ་དང་ཚོགས་ཡོངས་དང་ལྷན་བཞེས་གནང་འདུག། ཡང་དེའི་སྐོར་བལ་ཡུལ་སྨོན་ལམ་ཆེན་མོའི་ཚོགས་གཙོ་ཨཱཅཱརྱ་བསྟན་འཛིན་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན།
བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་ནས་ཇི་ལྟར་གསོལ་བ་ཕུར་ཚུགས་སུ་བཏབ་པ་བཞིན་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་སུམ་ཅུ་སོ་གཉིས་པའི་ཚོགས་མགོན་དུ་ཁ་སང་བལ་ཡུལ་ལ་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་བོད་ཟླ་དང་པོའི་ཚེས་བཅུ་གཉིས་ནས་བཅུ་དྲུག་བར་ཉི་མ་ལྔ་ཡི་རིང་ལ། ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་དུ་འདུག་སོ། ཚོགས་གཏན་དུ་འཁེལ་གནང་ཡོད་རེད། ལགས་སོ་དེ་ཅིག་ཞུ་ཡས་ཡིན། སྨོན་ལམ་གྱི་ཚོགས་ཆོས་ཀྱི་མཛད་རིམ་ཏོག་ཙམ་མདོར་བསྡུས་ཞུ་བ་ཡིན་ན། ཞོགས་ཀའི་ཞོགས་ཚོགས་དེ་ཆུ་ཚོད་བདུན་པ་ནས་འདུག་དབུ་ཚུགས་གནང་གི་ཡོད། དེ་རྗེས་ལ་རྣམ་འགྲེལ་དམ་བཅའ། དེ་རྗེས་ལ་སྐྱེས་རབས་གསུང་ཆོས། ཉིན་རྒྱབ་དབུ་ཕར་དམ་བཅའ། ཆུ་ཚོད་དང་པོ་དང་ཕྱེད་ཀ་ནས་སྨོན་ལམ་དངོས་གཞི་འདུག་ཚོགས་གནང་གི་ཡོད། ཕྱི་དྲོ་འདུལ་མཛོད་ཀྱི་དམ་བཅའ་འདུག་འཇོག་གི་ཡོད། དེ་ཅིག་ཞུ་ཡ་དང་ཚེས་བཅོ་ལྔ་ཉིན་མཛད་རིམ་ཕ་མ་ཁག་ཡོད་པ་དེ་ཡང་ཞོགས་ཀའི་ཞོགས་ཚོགས་ཚར་ནས་གསོ་སྦྱོང་ཆེད་འཚོགས་གནང་གི་ཡོད་རེད་དེ་རྗེས་ལ་ཡང་སླར་ཡང་རྣམ་འགྲེལ་གྱི་དམ་བཅའ་སྐྱེས་རབས་གསུང་ཆོས་ཉིན་རྒྱབ་དབུ་ཕར་དམ་བཅའ་ཨ་ནི་ཆུ་ཚོད་དང་པོ་ནས་སླར་ཡང་སྨོན་ལམ་དངོས་གཞི་དོ་འཚོགས་གནང་གི་ཡོད་ཞུ་ཡ་ཡིན་ཚེས་བཅོ་ལྔ་ཉིན་འདི་དམིགས་བསལ་གྱི་ད་མཛད་རིམ་གྱི་འདི་གང་ཡིན་ཞུས་པ་ཡིན་ན། ཆུ་ཚོད་གསུམ་དང་ཕྱེད་ཀའི་ཐོག་སྐྱབས་མགོན་རིན་པོ་ཆེའི་སྐུ་པར་མཐོང་གྲོལ་རིན་པོ་ཆེ་ཆོས་ཚོགས་སུ་གདན་འདྲེན་ཞུ་ཡས་ཀྱི་མཛད་རིམ་འདུག་ཟེར་ཡོད་རེད། མཛད་རིམ་དེའི་ཐོག་སྐུ་མགྲོན་གཙོ་བོ་སྨོན་ལམ་ཁྲི་རིན་པོ་ཆེ་མཆོག་དང། དམིགས་བསལ་སྐུ་མགྲོན་དུ་བལ་ཡུལ་སྐུ་ཚབ་དོན་གཅོད་དེ་བཞིན་བལ་ཡུལ་ནང་པའི་ཚོགས་ཆེན་གྱི་ཚོགས་གཙོ་གཙོས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་ཁག་གི་སྐུ་ཚབ་རྣམ་པ་དུ་ཕེབས་བྱས་མཛད་སྒོ་ཐོག་མཉམ་ཞུགས་གནང་གི་ཡོད་རེད། དེའི་རྗེས་ལ་འཐུས་མི་རྣམ་པ་ཚོ། ཚང་མའི་ངོས་ནས་སྐྱབས་མགོན་རིན་པོ་ཆེའི་སྐུ་པར་ལ་མཇལ་དར་སྒྲོན་གནང་ཡས་དང་སྨོན་ལམ་ཁྲི་རིན་པོ་ཆེ་མཆོག་ལ་འདུག་མཇལ་ཁ་ཞུ་ཡས་ཀྱི་མཛད་རིམ་ཞིག་འདུག་སུ་ཡོད་རེད། སྨོན་ལམ་ཐོག་ལ་ད་མཉམ་ཞུགས་མཛད་མཁན་དེ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཁྱབ་ཁོངས་དགོན་སྡེ་ཁག་གྲངས་བཅུ་ཡི་མཁན་བླ་སྤྲུལ་དགེ་བཤེས་དང་བཅས་དགེ་འདུན་པ་ཞལ་གྲངས་གཅིག་སྟོང་བདུན་བརྒྱ་ཙམ་ཕེབས་གནང་གི་ཡོད། གཞན་ཡང། རིས་སུ་མ་མཆིས་པའི་དགོན་སྡེ་ཁག་ལྔ་ཙམ་ནས་དགེ་འདུན་པ་ཉིས་བརྒྱ་ཙམ་དུ་བྱས་ནས་དགེ་འདུན་ཞལ་གྲངས་གཅིག་སྟོང་དགུ་བརྒྱ་དུ་སྨོན་ལམ་ལ་འདུ་མཉམ་ཞུགས་མཛད་ཀྱི་ཡོད། འདི་གཅིག་ཞུ་ཡ་ཡིན། ཚེས་བཅུ་དྲུག་འདི་ཉི་མ་ཐ་མ་ཆགས་ཀྱི་ཡོད་རེད་སྨོན་ལམ་གྱི་ཉིན་མཐའ་མ་ཆགས་ཡིན་དུས་སྐབས་སུ་སྐབས་དེ་དུས་མཛད་འཆར་ཏོག་ཙམ་ཞུས་པ་ཡིན་ན་ཞོགས་ཀས་ཞོགས་ཚོགས་བྱས་དེ་རྗེས་ལ་སྨོན་ལམ་ཁྲི་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་ནས་རྒྱལ་བ་བྱམས་པ་འདུག་གདན་འདྲེན་ཞུ་གནང་ཡག་གི་མཛད་རིམ་ཅིག་ཡོད་རེད། དེའི་སྐབས་ལ་ནི་ང་རང་ཚོ་དགེ་འདུན་པ་དང་བཙུན་མ་ཚང་མས་སེར་སྦྲེང་གྲལ་སྒྲིག་བྱས། ཨ་ནི་ཆོས་གོས་བཞེས། མཆོད་རྫས་སྣ་ཚོགས་ཐོགས་པའི་སྒོ་ནས་ནི་རྒྱལ་བ་བྱམས་པ་གདན་འདྲེན་ཞུས་གནང་གི་ཡོད་རེད། དེའི་རྗེས་ལ་ནི་ཀོ་པན་གྱི་བླ་མ་རྒྱུད་པ་རྣམས་ནས་གཏོར་ཟོར་འཕེན་ཡས་ཀྱི་མཛད་རིམ་ཅིག་ཡོད་རེད། གཏོར་ཟོར་འཕེན་ཚར་བའི་རྗེས་ལ་ནི་ཉིན་རྒྱབ་ཆུ་ཚོད་བཞི་པའི་ཐོག་ལ་སྨོན་ལམ་ཁྲི་རིན་པོ་ཆེ་མཆོག་ནས་ད་སྨོན་ལམ་གྱི་སྦྱིན་བདག་ཁག་ལ་གཟེངས་བསྟོད་དུ་གནང་ཡག་གི་མཛད་རིམ་ཅིག་ཡོད་རེད། དེ་རྗེས་ལ་སྨོན་ལམ་གྱི་ཚོགས་གཙོ་ནས་འདུས་ཚོགས་སུ་སྨོན་ལམ་ཉི་མ་ལྔ་ཡི་རིང་ལ་བྱུང་སོང་བསྡད་གསུམ་གྱི་རྩིས་ཁྲ་འདི་སྒྲོག་སྦྱང་ཞུས་ཚར་བའི་རྗེས་ལ་སྨོན་ལམ་ཉི་མ་ལྔ་ཡི་རིང་གི་མཛད་རིམ་འདི་འདུག་གྲོལ་གནང་གི་ཡོད་འོ་དེ་ཅིག་ཞུ་འདོད་བྱུང་སོང། ཡང་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས་དུས་ཟླ་དང་པོའི་ཚེས་བཅོ་བརྒྱད་དང་ཚེས་བཅུ་དགུ་ཉིན་གཉིས་རིང་སྐྱིད་གྲོང་བསམ་གཏན་གླིང་དགོན་དུ་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་དང་ཕྱི་ཚེས་ཉི་ཤུ་ཉིན་དད་ལྡན་སེར་སྐྱ་མི་མང་ཡོངས་ལ་རྒྱལ་བ་ཚེ་དཔག་མེད་ཀྱི་ཚེ་དབང་གནང་གཏན་འཁེལ་ཡོད་པའི་གནས་ཚུལ་འདུག།
ཁེ་ན་ཌ་གྲོང་ཁྱེར་ཏོ་རོན་ཏོ་ནང་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ཁང་དང་ཨོ་ནྟ་རི་ཨོ་བོད་རིགས་སྤྱི་མཐུན་ཚོགས་པ་མཉམ་རུབ་ཐོག་བོད་ཕྲུག་སློབ་མ་ཁག་ཅིག་ལ་འཚེ་མེད་ཞི་བའི་སློབ་གསོའི་སྦྱོང་བརྡར་ཞིག་གནང་ཡོད་པའི་སྐོར། ང་ཚོའི་ཁེ་ན་ཌ་གྲོང་ཁྱེར་ཏོ་རོན་ཏོ་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
འདི་ཚེས་བཅོ་བརྒྱད་ཉིན་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་དང་ཨོ་ནྟ་རི་ཨོ་བོད་རིགས་སྤྱི་མཐུན་ཚོགས་པ་གཉིས་མཉམ་ལས་ཐོག་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་བོད་ཕྲུག་སློབ་མ་ཁག་ཅིག་ལ་འཚེ་མེད་ཞི་བའི་ཤེས་ཡོན་སློབ་གསོའི་སྦྱོང་བརྡར་ཞིག་གནང་སོང། དེ་ཡང་སྦྱོང་བརྡར་གནང་མཁན་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་གི་ངེས་སྟོན་པ་བསྟན་འཛིན་ཆོས་འཛིན་ལགས་དང་ཚོགས་པ་དེ་ཡི་ལས་བྱེད་ཟུར་པ་སྒྲོལ་མ་ལྷ་མོ་ལགས་ནས་ཕྱག་རོགས་གནང་ནས་བོད་ཀྱི་ཆབ་སྲིད་བཙོན་པ་ཕུན་ཚོགས་ཉི་སྒྲོན་ལགས་ནས་གཞས་ཀྱི་ལམ་ནས་བོད་དོན་འཐབ་རྩོད་དང་འབྲེལ་བའི་སྐོར་ལ་བྱིས་སྒྲུང་ཕྱག་དེབ་དབུ་འབྱེད་གནང་ནས་རིམ་པས་སློབ་ཕྲུག་རྣམས་ལ་ངོ་སྤྲོད་གནང་བ་དང་དེ་བཞིན་བོད་ཕྲུག་སློབ་མ་ཁག་ཅིག་ནས་དེ་སྐོར་ངོ་སྤྲོད་གནང་བ་སོགས་བྱུང་བར་འབྲེལ་ཡོད་ལས་བྱེད་ཟུར་པ་དང་དང་བླངས་ཕྱག་ལས་གནང་མཁན་སྒྲོལ་མ་ལྷ་མོ་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།
ཨ་བ་ཚོ་ལ་འཐབ་རྩོད་ངོ་སྤྲོད་བྱེད་དུ་འགྲོ་བཞིན།

བརྒྱ་ཆ་བརྒྱ་ཡོད་རེད་ལ་ཡིན་ཏེ་ཞུ་ཡས་མི་འདུག་ཡིན་ནའི་ད་ཅིག་ད་འདྲའི effort ད་མ་སོང་སུ་སུའི་ངོས་ནས་ཐབས་ཇུས་བྱས་ད་ག་ས་ཐབས་ཐབས་ཤིག་བྱས་ད་ད་ཕྱོགས་བཞི་ནས་རྒྱབ་སྐྱོར་བྱས་ད་འདྲའི་ཅིག་ང་ཚོའི་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་དངོས་གནས་སོ་སོ་སེམས་ཤུགས་བསྐྱེད་དགོས་པ་ཞིག་རེད་ཞེས་བསམ་གྱི་འདུག་ང་རེ་ཚོ་བོད་པའི་ཨ་བ་ཚོ་ཡི་ད་འདྲའི་འཐབ་རྩོད་ནི་ཐག་རིང་པོར་འགྲོ་མེད་པ་ད་ཅིག་སེམས་ཤུགས་ད་བྱམས་སྙིང་རྗེ་ད་དེ་འདྲའི་གི་གོམས་གཤིས་བཟང་པོ་དེ་འདྲ་དེ་ཡོད་དུས་བསམ་པ་དེ་ང་ཚོའི་གི་དཔེ་སྤོབས་པ་བྱེད་དགོས་པ་ཞིག་ཡིན་རེད་བསམ་གྱི་འདུག།
གཞི་རྩའི་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་ནས་ཆབ་སྲིད་བཙོན་ཟུར་ཕུན་ཚོགས་ཉི་སྒྲོན་ལགས་ཀྱི་སྐོར་ལ་བྱིས་སྒྲུང་ཕྱག་དེབ་ཁག་ཅིག་ཚོགས་པར་ཞལ་འདེབས་གནང་བ་དང་སྦྲགས་གངས་ལྗོངས་ཆོས་ལྡན་གླིང་གི་ཤེས་ཡོན་འགན་འཛིན་འོད་ཟེར་ལྷ་མོ་ལགས་ནས་བོད་ཕྲུག་སློབ་མ་ཚོར་ཕན་ཐོགས་བྱུང་བར་ངོས་འཛིན་གནང་བཞིན་ཡོད་པའི་སྐོར་དང་མ་འོངས་པར་དེ་འདྲའི་ལས་གཞི་འབྲེལ་ཡོད་དང་ལྷན་དུ་མཉམ་ལས་གནང་རྒྱུའི་འདུན་པ་ཡོད་པ་དེ་བཞིན་འབྲེལ་ཡོད་གཉིས་ལ་ཚོགས་པའི་ངོས་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། ཕྲུ་གུ་ཚོ་ཡིས་ནས་ཀྱི་མཉམ་ཞུགས་བྱེད་པའི་སྒང་ལ་དོ་སྣང་བྱེད་ཆེད། ད་དམིགས་བསལ་གྱིས་ཁོང་ཚོ་ཕུན་ཚོགས་ཉི་སྒྲོན་ལགས་ཀྱི་འཐབ་རྩོད་ཀྱི་འདི་ལོ་རྒྱུས་སྒང་ལ་དེས་ཤེས་སོང། ཨ་ནི་འདི་ཡིས་ཨ་ནི་སྤུ་གུ་ཚོ་གི་དོ་སྣང་བྱེད་པ་དང། ཨ་ནི་འདིའི་མཇུག་སྡོམ་དེ་ལ་དྲི་བ་བསྐུར་བའི་སྐབས་ལ་ལན་བརྒྱབ་དེ་འདྲ་བྱེད་དུས་སྤུ་གུ་ཚོ་གི་དོ་སྣང་ཡག་པོ་བྱེད་ཡོད་བ་གི་རྣམ་པ་འདྲ་པོ་བྱུང་སོང། ཨ་ནི་ཟླ་འདིའི་ཁོ་རང་གཉིས་ལ་བསྟན་འཛིན་ཆོས་འཛིན་ལགས་དང་སྒྲོལ་མ་ལྷ་མོ་གཉིས་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། མཐའ་དོན་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་གི་ངེས་སྟོན་པ་བསྟན་འཛིན་ཆོས་འཛིན་ལགས་འདི་ཚེས་ཉི་ཤུ་ལྔ་ཉིན་ཀཱལ་ཀེ་རི་ཁུལ་དུ་ཕེབས་ནས་གཅིག་མཚུངས་ཀྱི་བུ་ཕྲུག་རྣམས་ལ་འཚེ་མེད་ཞི་བའི་ཤེས་ཡོན་སློབ་གསོའི་སྦྱོང་བརྡར་གནང་རྒྱུ་ཡིན་པ་མུ་མཐུད་ངོ་སྤྲོད་གནང་བྱུང། བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད།
ཡང་ཐེངས་འདིའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། ཨོསྟྲེ་ལི་ཡའི་རྒྱལ་ས་ཀེན་བེ་རཱའི་ནང་འདི་ཟླའི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར་ཉིན་གྲངས་གསུམ་རིང་འཚོགས་པའི་རིག་གཞུང་སྣེ་མང་གི་དུས་སྟོན་ཐོག་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་ཁག་འགྲེམས་སྟོན་གནང་ཡོད་པའི་གནས་ཚུལ་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ད་རིང་ཕྱི་ཚེས་བཅུ་དགུ་ཉིན་གནས་ཚུལ་བཀོད་འབུལ་གནང་དོན་ལྟར་ན་འདི་ལོའི་དུས་སྟོན་འདིའི་ནང་ཨོ་སི་ཀྲེ་ལི་ཡའི་རྒྱལ་ས་ཀན་བྷི་རེའི་བོད་རིགས་སྤྱི་མཐུན་ཚོགས་པ་མཉམ་ཞུགས་གནང་སྟབས་དུས་སྟོན་འདིར་ཕེབས་པའི་ཨོ་སི་ཀྲེ་ལི་ཡའི་ཡུལ་མི་སྟོང་ཕྲག་མང་པོར་བྲོ་བ་ཆེ་ལ་ཞིམ་པའི་བོད་ཟས་དང་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འཁྲབ་སྟོན་གཟིགས་འབུལ་ཞུས་འདུག་ལ་ཡང་ཨེ་སི་ཀྲི་ཡི་སྤྱི་ཁྱབ་བློན་ཆེན་ཨན་ཀྲུའུ་སྦར་མཆོག་གིས་ཀན་བྷི་རེའི་བོད་རིགས་སྤྱི་མཐུན་ཚོགས་པའི་ཁྲོམ་སྟེགས་ལ་ཆེད་ཕེབས་གནང་སྟེ་བོད་པའི་མོག་མོག་གཉིས་གསུམ་ཙམ་མཆོད་པ་དང་ས་གནས་བོད་མིའི་སྤྱི་ཚོགས་ཀྱིས་ཁེན་བྷ་རའི་སྤྱི་ཚོགས་ལ་ལེགས་སྐྱེས་ཕུལ་བ་དང་འབུལ་བཞིན་པ་ཁག་ལ་ཐུགས་རྗེ་ཆེ་ཞུས་གནང་འདུག་ཡང་དུས་སྟོན་འདིའི་ཐོག་རུ་སྒྲིག་བཏང་གནང་བའི་ནང་ས་གནས་བོད་མི་རྣམས་མཉམ་ཞུགས་ཀྱིས་མདུན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཆེན་པོ་ཞིག་གདན་འདྲེན་ཞུ་བཞིན་དུ་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་འཕྱར་བ་དང་བོད་མི་སྤྱི་དང་ལྷག་ལྷག་དོན་དུ་ཐུ་མི་བོད་ཀྱི་སྐད་ཡིག་སློབ་གྲྭའི་དགེ་ལས་སློབ་ཕྲུག་རྣམས་ཀྱིས་གཡག་དང་བཀྲ་ཤིས་ཞོལ་པའི་འཁྲབ་སྟོན་གཟིགས་འབུལ་ཞུས་པར་གཟིགས་མོ་བ་རྣམས་ཧ་ཅང་དགའ་པོ་བྱུང་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀས་རྒྱ་ནག་གི་འཕྲུལ་རིག་ཚོང་གཉེར་ལས་ཁང་ཁག་ལ་ཉེས་ཆད་བཀལ་བ་དེས་ཨ་མི་རི་ཀར་གནོད་སྐྱོན་ཕོག་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད་འདུག། གོང་ཞུས་ཉེན་བརྡ་དེ་ཁ་ཉིན་ཕྱི་ཚེས་བཅུ་དྲུག་ཉིན་འཇར་མ་ནིའི་གྲོང་ཁྱེར་མོ་ནིག་ནང་ཚོགས་པའི་རྒྱལ་སྤྱིའི་སྲུང་སྐྱོབ་གནད་དོན་དང་འབྲེལ་བའི་ཚོགས་ཐེངས་དྲུག་བཅུ་པ་དེ་ཚོགས་ཞོར་མཇལ་མོལ་གནང་སྐབས་ཝང་དབྱི་ཡིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་ལ་ཉེན་བརྡ་དེ་བཏང་ཡོད་པ་རེད་འདུག་ཡང་གོང་ཞུས་ཀྱི་རྒྱལ་སྤྱིའི་སྲུང་སྐྱོབ་དང་འབྲེལ་བའི་ཚོགས་འདུ་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས། ཨ་མི་རི་ཀས་རྒྱ་ནག་ལ་ཚན་རིག་རིག་རྩལ་ཐོག་ཚད་མཐོའི། Semiconductor། ཞེས་གློག་རྡུལ་གྱི་ཡོ་བྱད་ཚོང་སྒྱུར་ཐོག་བཀག་སྡོམ་གནང་བའི་གནད་དོན་དང། རྒྱ་ནག་གི་ངོས་ནས་གློག་རྡུལ་གྱི་ཡོ་བྱད་དེ་དག་བཟོ་སྐྲུན་ཐོག་ཧ་ཅང་གི་ཤུགས་སྣོན་ཆེན་པོ་རྒྱག་བཞིན་པའི་གནས་ཚུལ་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་ངོས་ནས་སྲུང་སྐྱོབ་ཀྱི་གནད་དོན་དང། Semiconductor། གློག་རྡུལ་ཡོ་བྱད་དང་འབྲེལ་བའི་ཆེས་དཀོན་པའི་གཏེར་དངོས་ཁག་ཕྱི་རྒྱལ་གྱི་ཡུལ་གྲུ་ཁག་ལ་ཚོང་སྒྱུར་བྱེད་རྒྱུར་དམ་དྲག་བྱས་ཡོད་ཅིང། གཏེར་དངོས་དེ་དག་མཁོ་འདོན་དང་བཟོ་སྐྲུན་གྱི་ལས་གཞིའི་ཐོག་རྒྱ་ནག་གི་རྒྱལ་ཁབ་དེ་འཛམ་གླིང་ནང་གཙོ་བོ་ཞིག་ཆགས་ཀྱི་ཡོད་པ་རེད་འདུག། ཐེངས་འདིའི་འཕྲོད་བསྟེན་ལེ་ཚན་ནང། བར་ལམ་ཨ་མི་རི་ཀའི་ཚན་རིག་སྨན་པས་དབང་རྩ་ཉམས་པའི་ནད་པའི་ལུས་པོའི་ནང་ཕག་པའི་མཁལ་མ་བཅུག་པ་དེས་དུས་ཚོད་རིང་ཤོས་ལས་ཀ་བྱེད་པ་དེ་ནི། མ་འོངས་པར་མཁལ་མ་འཕྲོ་བརླག་ཕྱིན་ཏེ་སྒུག་ཐོའི་ནང་མ་ཚུད་པའི་ནད་པ་ཚོར་ཕན་ཐོགས་ཡོང་རྒྱུ་མ་ཟད། ཕག་པའི་མཁལ་མ་འགྲོ་བ་མིའི་ནང་ཉེན་ཁ་མེད་པར་བཅུག་པའི་གཤགས་བཅོས་ཀྱི་ལག་རྩལ་དེ་དངོས་སུ་མངོན་འགྱུར་ཡོང་བར་ལོ་ངོ་བཅུ་ཙམ་འགོར་རྒྱུ་ཡིན་པ་མཁལ་མའི་ཆེད་ལས་སྨན་པ་ཀུན་བདེ་གླིང་བསོད་ནམས་དཔལ་ལྡན་ལགས་ཀྱིས་ངོས་འཛིན་གནང་གི་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
བར་ལམ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི་སྨན་ཁང་ཞིག་གིས་དབང་རྩ་ཉམས་པའི་ནད་པ་ཞིག་ལ་ཕག་པའི་མཁལ་མ་བཅུག་པ་དེས་ལས་ཀ་བྱས་པ་ཙམ་མ་ཟད་ཟླ་བ་གཉིས་རིང་ཕག་པའི་མཁལ་མས་ལས་ཀ་བྱས་པ་དེ་ནི་འགྲོ་བ་མིའི་ལུས་པོའི་ནང་ཕག་པའི་མཁལ་མས་ལས་ཀ་བྱེད་པར་དུས་ཚོད་རིང་ཤོས་བྱས་པ་དེ་ཡིན། ཚན་རིག་པ་ཚོར་མ་འོངས་ཕག་པའི་མཁལ་མས་འགྲོ་བ་མིའི་མཁལ་མའི་ཚབ་བྱེད་ཐུབ་པའི་ཚན་རིག་འཕེལ་རྒྱས་ཤིག་ཏུ་རེ་བ་ཆེན་པོ་བྱུང་ཡོད་པ་རེད། དེར་བརྟེན་ཕག་པའི་མཁལ་མ་དང་འབྲེལ་བའི་ཐོག་ནས་མཁལ་མའི་ཆེད་ལས་སྨན་པ་ཀུན་བདེ་གླིང་བསོད་ནམས་དཔལ་ལྡན་ལགས་སུ་བཀའ་འདྲི་ཞུ་རྒྱུ་ཡིན། ཨེམ་ཆི་ལགས་ད་ལྟ་མཁལ་མ་མ་རུང་བ་བྱས་དཀའ་ངལ་དེ་འདྲས་ཡོད་པ་ཡིན་ན་སོ་སོའི་ཕྲུ་གུ་རེད་ཡང་ཕ་མ་སྤུན་ཀྱག་ཐོག་ནས་སྤྲད་པ་ཡིན་ན་ཡང་ཁག་གཅིག་གིས་མཁལ་མ་སྤྲད་པ་ཡིན་ན་མཁལ་མ་ཡ་གཅིག་གིས་ལས་ཀ་མི་ཚེ་ལྡང་པ་བྱེད་ཀྱི་ཡོད་རེད་ཅེས་བཤད་མཁན་འདུག་ཡང་ཁག་གཅིག་གིས་ནི་མཁལ་མ་འདི་འདྲའི་སྤྲད་པ་ཡིན་ན་ད་ཅིག་ཡང་སོ་སོ་ཡ་གཅིག་རྗེས་མ་ཡག་པོ་ཡོང་གི་མེད་པ་ད་འདི་དངོས་ཡོད་ཀྱི་ཚན་རིག་ཐོག་ནས་ར་སྤྲོད་ར་ཅིག་ག་རེ་གནང་གི་ཡིན་ན་ཨེམ་ཆི་ལགས། ལགས་འོང་ད་འདི་རྒྱལ་ཁབ་གང་ག་ད་འགྲོ་སྟངས་ད་ཅིག་གི་མི་གསོན་པའི་ད་བཟའ་ཟླ་ཡིན་ནའི་རེད་དགའ་བོ་ཉེ་བོ་ཡིན་ནའི་རེད་ད་འདི་བ་དངོས་གནས་འཇམ་རེད་ཧང་སང་ཡང་གི་འདི་བ་མི་སྦད་དེ་དགའ་བོ་ཉེ་བོ་ལས་རོགས་འདི་འདྲས་གིས་ཕ་ཚོ་མཁལ་མ་སྤྲད་བྱས་སྦྱིན་པ་བཏང་ཇི་ནས་ཇི་ཞེ་པོ་མི་དངོས་གནས་སེམས་པ་ཡག་པོ་འདི་འདྲས་ཡོད་རེད་འདི་བ། ལྟ། མི་གཅིག་ལ་མཁལ་མ་གཅིག་གིས་ལས་ཀ་བྱས་ཏེ་འཚོ་ཐུབ་ཀྱི་ཡོད། ད་ཡིན་ནའི་ད་ལྟ་མི་མཁལ་མ་སྦྱིན་པ་བཏང་ཉེ་དེ། བརྟག་དཔྱད་སྦད་དེ་ཞིབ་ཚགས་པོ་ཞིབ་འཇུག་བྱེད་ཀྱི་རེད་ད་སྙིང་དཀའ་ངལ་མེད་པ་ད་ག་ནང་བཞིན་རྗེས་མ་ཨ་ནི་མཁལ་མ་འཕྲོ་བརླག་ཕྱིན་ཡོད་མ་བྱུང་ད་དེ་དེ་ཚོ་གང་ག་བརྟག་དཔྱད་ཞིབ་ཞིབ་བྱས་རྗེས་བརྟན་པོ་བྱས་ན་མ་རྗེས་མ་ཁོ་རང་སྦྱིན་པ་བཏང་མཁན་དེ་མཁལ་མ་འཕྲོ་བརླག་འགྲོ་སྲིད་ཀྱི་རེད་བ་ཡིན་ནས།

མཁལ་རིག་པའི་ཚོགས་པ། ཨ་ནི་ད་ག་ནང་བཞིན་མི་དམངས་འཕྲོད་བསྟེན་ལྷན་ཁང། ཨ་ནི་སེམས་ཅན་སྙིང་རྗེ་ཚོགས་པ། དེ་ཚོ་གང་ག་ཨ་ནི་སྨན་པ་དེ་ཡིན་དེ་ཡིན་ད་གཤགས་བཅོས་གནང་མཁན་སྨན་པ་ཡིན་ནི་རེད་ཨ་ནི་དེ་སྡེ་ཚན་སོ་སོ་སོ་སོ་དང་ད་སྙིང་གི་སྨན་པ་ཡིན་ནི་རེད་མཁལ་མའི་སྨན་པ་ཡིན་ནི་རེད་གློ་བ་ད་མཆིན་པ་ནང་ཁྲོལ་བརྗེ་པོ་རྒྱབ་དགོས་ཀྱི་ཡིན་ན་སྡེ་ཚན་གང་གའི་དེ་ཚོ་ཚོགས་པ་ཚོ་དེ་མ་སྒྲིག་ཁྲིམས་ཡག་པོ་མ་བཟོས་པ་ཡིན་ན་ཨ་ནི་ད་འདི་ཕག་པ་ཡིན་ནི་རེད་ཕག་པ་ད། ཁོ་རང་ཚོ་ལས་ད་འདི་སྡུག་བསྔལ་ཅིག་ཡོར་བ་སོ་སོའི་ཁོར་ཡུག་ནས་བཏོན་རྗེས། ད་ཚན་རིག་ཚོད་ལྟ་ཁང་གཅིག་ནང་ཚུར་ལེན་དགོས་ཀྱི་ཡོད་རེད་ཨ་ནི་དེ་ལས་སྡུག་བསྔལ་འདྲ་ཅིག་ཡོར་བ་ད་དེ་ཚོ་ལས་སྙིང་རྗེ་ཆེ་པོ་རེད་ཨ་ནི། ད་ལྟ་ཕག་པའི་ནང་ཁྲོལ་མི་ལ་སྤོ་ལེན་བྱེད་དུས་ཨ་ནི། ཕག་པའི་ནང་ལ་ཆགས་བསྡད་པའི་ནད་འབུ་ཕྲ་རབ་འདྲ་མི་འདྲ་ཡོད་རེད་ཨ་ནི་མི་ལ་འགོས་སྲིད་ཀྱི་རེད་བ་ད་མི་ལ་གཅིག་པོ་འགོས་པ་མ་རེད་མི་ད་ལྟ་ལེན་མཁན་འདི་གཅིག་པོ་ནད་པ་དེ་ལ་མེན་པ་ཨ་ནི་བཟའ་ཟླ་ཡིན་ནི་རེད། ཨ་ནི་དགའ་བོ་ཉེ་བོ་ཡིན་ནི་རེད་ནད་གཡོག་ཡིན་ནི་རེད་ཁོ་ཚོ་ལས་ཁྱབ་ཀྱི་རེད་ཨ་ནི་མཇུག་གུ་མི་དམངས་ལ་ཁྱབ་རྗེས་ཨ་ནི་མི་དམངས་འཕྲོད་བསྟེན་ལས་ཉེན་ཁ་ཆེན་པོ་བྱེད་ཅིག་ནད་ཡམས་འདི་ལས་ཆགས་སྲིད་ཀྱི་རེད་བ་བྱས་ཙང་དེ་ཚོ་བརྟན་པོ་མ་བྱས་ཅིག་དང་པོ་ནས་སྒྲིག་ཁྲིམས་འདྲ་གཅིག་མ་བཟོས་པ་ཡིན་ན་ཨ་ནི་ཀུན་སློང་ཡག་པོ་མ་བསྐྱེད་ན་ཨ་ནི་དེ་ཚོ་ཉེན་ཁ་ཚ་པོ་ཆགས་ཀྱི་རེད་བསམ་གྱི་འདུག།

སྤྱིར་བཏང་སྤྱི་ཚོགས་ནང་ལ་ད་ཆ་ནས་ཡོངས་གྲགས་ལ་ཡ་ད་ནད་པ་ཚོ་ལ་ཡང་ཉེན་ཁ་མེད་པ་དེ་གཤགས་བཅོས་བྱས་ནས་ཕར་ཚུར་བརྗེ་པོ་བརྒྱབ་ཡ་དེ་ད་དུས་ཚོད་མགྱོགས་མྱུར་ག་འདྲས་ཅིག་ནང་ཡོང་གི་ཡོད་ནམ་ལ་དེ་ག་རེ་ཟེར་ཡོད་ན། འདི་ལ་དགོངས་པ་བྱས་ན། ད་ད་ལྟ་བར་དུ། ཚན་རིག་པ་ཚོས་ཡིན་ནའི་རེད་སྨན་པ་ཚོས་ད་ད་བརྟག་དཔྱད་གནང་བ་དེ་ཚོ་མི་གྲོངས་འགྲོ་ངེས་དེ་འདྲས་ལ་བྱས་པ་རེད། ད་ནི་ཉི་མ་གཅིག་དེ་མི་གསོན་པ་ཅིག་ལ། བརྟག་དཔྱད་བྱེད་དགོས་ཡོད། ད་བརྟག་དཔྱད་དེ་ག་དུས་འགོ་བཙུགས་ཨ་ནི་དེའི་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་སྒྲིག་ཁྲིམས་ཡག་པོ་མ་ལམ་ཡིག་ཡག་པོ་བཟོས་རྗེས་བརྟག་དཔྱད་བྱེད་འགོ་བཙུགས་དགོས་ཀྱི་ཡོད་རེད། ལོ་བཅུ་དེ་འདྲ་འགོར་གི་མེད་ན་བསམ་གྱིས་ད་ལྟ་ལོ་བཅུ་ཙམ་ཡིན་ནའི་ད་དེ་བྱེད་དུས། མི་གསོན་པ་སུས་དང་བླངས་དོན་གྱི་ཡོད་འགྲོ་བ་དེ་ཚོ་ཡི་ཅིག་གཟིགས་རོ། མི་གསོན་པ་དང་བླངས་དོན་གྱི་འདི་ལོས་མི་ཁོ་རང་ཡིན་ནའི་རེད་ད་མིའི་མཁལ་མ་ཅིག་རག་ཡའི་རེ་བ་ཡོད་གི་ཡོད་གི་ལ་ག་རེ་ཞུ་དགོས་རེད་ཕག་པའི་མཁལ་མ་ལེན་ན་དགའ་འདུག་མི་འདུག་དེ་ཚོ་བསམ་བློ་མང་པོ་ཅིག་བཏང་དགོས་རེད། འདི་མ་ཚད། ད་ལྟ་མི་གསོན་པ་ཅིག་གལ་སྲིད

ཨ་ནི་ལོ་ཆེན་པོ་བྱས། ཨ་ནི་ནམ་རྒྱུན་མཁལ་མ། མི་དང་མི་སྤོ་ལེན་གྱི། སྒུག་ཐོ་འདི་ནང་ལོ་ཚུད་མ་ཐུབ། ཡང་མེད་ན་སྤུ་གུ་དམར་འབྱར། ཡང་མཚམས་རེ་ད་ལྟ་དེ་ང་ཚོའི་དུ་བ་ལྟར། མཁལ་མ་གཅིག་སྤོ་ལེན་བྱས་འདི་འཕྲོ་བརླག་ཕྱིན་མཁལ་མ་གཉིས་སྤོ་ལེན་བྱས་འདི་འདྲས་འཕྲོ་བརླག་ཕྱིན་ཏེ་འདི་འདྲས་བྱེད་དུས། ཨ་ནི་གཟུགས་པོའི་ནང་ལོ་ད་ལྟ་ག་རེ་ཞུ་དགོས་རེད། ནད་འགོག་ཕྲ་གཟུགས་མཐོ་པོ་ཞེ་པོ་ཆགས་ཀྱི་རེད། འདི་ཆགས་དུས་ཨ་ནི་མཁལ་མ་ཡང་རག་ཡ་ཁག་པོ་ཞེ་པོ་ཆགས་ཀྱི་ཡོད། ད་འདི་ཚོའི་ཚེ། ཨ་ནི་སྤུ་གུ་དམར་འབྱར་ད་གིན་ཞུས་པ་ནང་བཞིན། ག་རེ་ཞུ་དགོས་རེད་ད་ད་མི་རྒན་གྱི་མཁལ་མ་བཏོན་པ་ཡིན་ན་སྤུ་གུ་དམར་འབྱར་ཁོག་པ་ནང་ཆེ་དྲགས་བྱས་ཅིག་མ་ཆུད་པ་དེ་འདྲའི་སྐབས་ལ་ཕན་ཐོགས་མཐུད་ད་ཅིག་བྱས་ཏེ་ཕན་ཐོགས་ཀྱི་རེད་བསམ་གི་འདུག་ཨ་ནི་ང་ལས་ཀ་བྱེད་ས་དེ་རུ་ང་ཚོ HIV དེ་ཚོ་ཚུར་ལེན་གི་ཡོད་རེད་ད་ཡིན་ནའི་ཁ་ཤས་ཁ་ཤས་ཡང་མ་ལེན་པ་དེ་འདྲའི་ཡོང་སྲིད་གི་རེད་དེ་ཚོ་ལས་ཕན་ཐོགས་ཀྱི་རེད་བསམ་གི་འདུག་ད་འགྲོ་སོང་ཆ་ནས་ད་འདས་ཨ་མི་རི་ཀ་ལ་དཔེར་ན་ཆ་བཞག་པ་ཡིན་ན་ལོ་རེ་ལོ་རེར Dialysis ད་ལྟ་ཁྲག་གཙང་མ་བཟོ་བའི་འཕྲུལ་ཆ་འདི་ལ་གནས་པའི་ནད་པ་གཅིག་ལ་འགྲོ་སོང་ཨ་མི་རི་ཀའི Dollar ཁྲི་བརྒྱད་དང་ཁྲི་དགུ་བར་དུ་ལོ་རེ་ལོ་རེར་འགྲོ་གི་ཡོད་རེད། ད་འདི་ལོ་གཅིག་མ་རེད་ལོ་གཉིས་མ་རེད་མང་པོ་ཞེ་པོ་ཅིག་བྱ་དགོས་རེད་བ། ངས་རྒྱ་གར་གྱི་འགྲོ་སོང་ག་ཚོད་འགྲོ་གི་ཡོད་ན་གཅིག་བལྟས་པ་ཡིན་ཏེ་ཕལ་ཆེར Dialysis ཚར་གཅིག་བྱས་པ་ལ་ཕལ་ཆེར་རྒྱ་གར་སྒོར་མོ་ཉིས་སྟོང་ནས་བདུན་སྟོང་ཙམ་ཅིག་འགྲོ་གི་ཡོད་པ་འདྲ་རེ་རེ་བྱས་པ། ད་འདི་འགྲོ་སོང་ཞེ་པོ་ཅིག་རེད་བ་ཉིན་རེ་ཉིན་རེ་ད་ཐེངས་མ་གཅིག་མ་རེད་ཐེངས་མ་གཉིས་མ་རེད་བྱས་ཙང་འདི་གཅིག་རེད་ད། ད་འདས་ཙ་ཞིག་ལ་མི་དང་མི་ལ་ཕར་ཚུར་མཁལ་མ་སྤོ་ལེན་བྱེད་དུས། ཡང་དེ་འགྲོ་སོང་ཆེན་པོ་ཞེ་དྲག་རེད། ཕལ་ཆེར་ད་ལྟ་ཨ་མི་རི་ཀའི Dollar འབུམ་བཞི་དང་ཕྱེད་ཀ་ཟིན་གྱི་མེད་ན། ཡིན་ནའི་ལས་ཀ་གཅིག་བྱས་ཚར་བའི་གཞུག་གུ། ད་སྨན་ཟ་ཡས་མ་གཏོགས་མཁལ་མ་དེས་ལས་ཀ་ཡག་པོ་ཅིག་བྱེད་དུས་ཨ་ནི་འགྲོ་སོང་ཞེ་དྲག་ཉུང་འགྲོ་གི་ཡོད་རེད། ད་ག་ནང་བཞིན་མི་འདི་ལྟ་སྤྱི་ཚོགས་ནང་ལ་བསྐྱར་དུ་ཕར་ཕྱིན་རྗེས་ལས་ཀ་ཡག་པོ་བྱེད་ཐུབ་ཡས་དེ་བྱེད་དུས་ཨ་ནི་འདི་ཡས་མི་ཁེ་བཟང་ཅིག་རེད། དེ་འདིར་ལྷག་པར་དུ་ད་ལྟ Xeno Transplant ཞེས་ཕག་པ་ནས་ཚུར་ནང་ཁྲོལ་མཁལ་མ་ཡིན་ནའི་གློ་ཡིན་ནའི་མཆིན་པ་ཡིན་ནའི་དེ་འདྲ་ཚུར་ལེན་ཐུབ་པ་ཡིན་ན་ད་དེ་འགྲོ་སོང་ཆུང་རུ་ཞེ་བོ་ཅིག་འགྲོ་གི་རེད། ད་དེ་ཕག་པ་ནི་ག་རེ་ཞུ་དགོས་རེད་ད་འཕེལ་ཡས་དེ་ཆེན་པོ་རེད་བ་ཨ་ནི་ནང་ཁྲོལ་རག་ཡས་ལས་སླ་ཞེ་དྲག་འགྲོ་གི་རེད་བ་ལགས་འོང། ཨམ་ཅི་ལགས་ད་ལྟ་གཅིག་བཀའ་འདྲི་མ་ཞུས་རང་ཞུས་སྐྱེས་སོང་ད་ལྟ་ཉེན་ཁ་ཆེ་ཤོས་གཅིག་དེ་ད་ལྟ་ཨམ་ཅི་ལགས་ཀྱིས་བཀའ་གནང་བྱས་མི་ནས་མཁལ་མ་གཅིག་རག་ནས་ཡང་དེ་འཕྲོ་བརླག་ཕྱིན་གཉིས་པ་དེ་འཕྲོ་བརླག་ཕྱིན་ད་འདི་ཨམ་ཅི་ལགས་དཀའ་ངལ་ཆེན་པོའི་སྒང་ལ་དཀའ་ངལ་ཆེན་པོ་ཆགས་པ་རེད་འདི་རྒྱུ་མཚན་ག་འདྲ་ཡིན་ནམ་ད་འདི་ག་འདྲ་ཞིག་བཅོས་ཐབས་བྱས་ཡིན་ན་ཀུན་གོ་ཆེ།
ལགས་འོང་ད་འདི་མཁལ་མ་གཅིག་སྤོ་ལེན་བྱས་འདི་འཕྲོ་བརླག་ཕྱིན་བསྐྱར་དུ་དགོས་ཡས་རྒྱུ་མཚན་མཁལ་མ་གཅིག་འཕྲོ་བརླག་འགྲོ་ཡས་ཀྱི་རྒྱུ་མཚན་འདི་དཔེར་ན་ཆ་བཞག་ན་ནད་པ་འདི་ལ་ན་ཚ་མཁལ་མ་དང་པོ་ནས་འཕྲོ་བརླག་འགྲོ་ཡས་ཀྱི་རྒྱུ་མཚན་གཅིག་ཁ་ཤས་བསྐྱར་དུ་ཡང་མཁལ་མ་གསར་བ་རག་པ་དེ་ནང་ལ་ཡང་འཕྲོ་བརླག་གཏང་གི་ཡོད་རེད་དེ་འདྲའི་ན་ཚ་ཡང་ཡོད་རེད། ད་གལ་ཆེ་དེ་ད་འདི་རེད་ག་རེ་ཞུ་དགོས་རེད་སོ་སོའི་གཟུགས་པོའི་ནང་ལོགས་ད་ལྟ་ནད་འགོག་མ་ལག་རེད་བ Immune System དེའི་རྐྱེན་གྱིས་ནད་འགོག་ཕྲ་གཟུགས Antibodies ཟེར་བ་ག་རེ་ཡིན་ནའི་མིན་ནའི་སོ་སོའི་གཟུགས་པོ་ལ་སྐྱེས་དུས་ནས་སོ་སོའི་ཆ་ཤས་ཅིག་མིན་པ་ཅིག་ཕྱི་ལོགས་ནས་ཅིག་རག་ཡོང་དུས་དེ་ལ་གཟུགས་པོའི་སོ་སོའི་འགྲོ་སྟངས་འདྲ་ཅིག་ལྟ་དེ་ཡང་ངོས་ལེན་མ་བྱེད་ཡས་ཀྱི་ཐབས་ཤེས་བྱེད་ཀྱི་རེད་བ། ད་དེའི་རྐྱེན་གྱིས་ཨ་ནི་མཁལ་མ་འཕྲོ་བརླག་འགྲོ་སྲིད་ཀྱི་ཡོད་རེད་ཨ་ནི་དེའི་ཆེད་དུ། ནད་རིགས་སྔོན་འགོག་གི་ཚན་རིག་པ་ཚོས་གཟུགས་པོ་འདི་གིས་ད་ལྟ་མཁལ་མ་ཕྱི་ལོགས་ནས་རག་པ་དེ་ལ་ཁས་ལེན་བྱེད་ཐུབ་ཡས་ཀྱི་སྨན་འདི་འདྲ་སྤྲད་ཡོད་རེད། དང་འདི་ཞུས་པ་ནང་བཞིན་རེད། ནད་རིགས་སྔོན་འགོག་གི་ཚན་རིག་པ་ཚོ། ཨ་ནེ་རིགས་རྒྱུད་དཔྱད་ཞིབ་གནང་མཁན་ཚན་རིག་པ་ཚོ། ཁོང་ཚོས་ནས་བཟོ་སྐྲུན་གནང་རྗེས་གཟུགས་པོའི་རིགས་རྒྱུད་ས་བོན་ལ་འགྱུར་བ་བཏང་རྗེས་ཨ་ནེ་ལམ་ལྷོང་ཡོང་གི་ཡོད་རེད། ཨ་ནེ་ཡར་ཡར་འགྲོ་ཡག་གི་རེ་བ་ཡོད་རེད། ལགས་སོ། ཨམ་ཅི་ལགས་ད་ང་དུས་ཚོད་ཆ་ནས་བཀའ་འདྲི་ཐ་མ་གཅིག་ཞུ་གི་ཡིན་དེ་འདི་རེད་ཤག་ད་གལ་ཏེ་མཁལ་མ་རག་པ་ཡིན་ན་ད་ད་ལྟ་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང་ད་ལག་ལེན་གནང་བཞིན་པ་འདི་མི་ནས་མི་ལ་མཁལ་མ་བླུག་གི་ཡོད་རེད། ཨ་འདི་ཡིན་དུས་ཙམ་ནས། ཁ་ཅིག་ཟེར་ན་སོ་སོའི་ཕ་མ་དང་སོ་སོའི་སྤུ་གུ་དང་ད་སྤུན་ཀྱག་གི་ཉེ་འཁོར་ཁྲག་གི་རྒྱུད་པ་ཡོད་ཉན་དེ་ཡག་གི་ཡོད་རེད་ཟེར། བྱས་ཙང་འདི་འདྲས་ཀྱི་གནས་ཚུལ་ད་ཅིག་ཡོད་ས་རེད་གང་ཡིན་ནས་མེད་ནས་ཨམ་ཅི་ལགས་གལ་སྲིད་མི་དེ་ལ་ཡང་མིའི་མཁལ་མ་ཅིག་རག་ཨ་ནི་འདི་ཡས་ད་ཅིག་གི་ད་ད་ཨམ་ཅི་ལགས་གསུངས་སོང་མཁལ་མ་ཚུལ་ཅིག་སོ་སོ་སོའི

གསོན་པ་ཅིག་ནས་མཁལ་མ་རག་པ། གནས་ཡས་འདི། མཁལ་མ་གསོན་པ་ཅིག་ནས་རག་ན་ཀ་ཡག་གི་རེད་དེ་ཡིན་ནས་ལོ་བཅོ་ལྔ་ཉི་ཤུ་འདི་འདྲའི་ནད་པ་ཁ་ཤས་ལོ་ཉི་ཤུ་རྩ་ལྔ་འདི་འདྲ་བསྡད་པ་ཡིན་ཡོད་རྒྱུ་མཚན་མི་གསོན་པ་ཅིག་ནི་རག་ན། ཁེ་ཕན་འདི་ག་རེ་ཡོད་རེད་ཞུས་པ་ཡིན་ན་ད་ལྟ་ཕག་པའི་མཁལ་མ་ཅིག་གལ་སྲིད་རག་པ་ཡིན་ན་ད་མི། སྦྱིན་པ་གཏོང་ཉན་འདི་ཡིན་ནས་རེད་སེམས་ཅན་སྦྱིན་པ་གཏོང་ཉན་འདི་གཟུགས་པོ་ནས་ནང་ཁྲོལ་ད་དཔེར་ན་ཆ་བཞག་ན་མཁལ་མ། བཏོན་ཚར་བའི་གཞུག་གུ། མི་བླང་ཉན་འདི་གི་ཁོག་པའི་ནང་ལོགས། གང་མགྱོགས་བཅུག་ཐུབ་ན། ཞེ་དྲག་ཁེ་ཕན་ཡོད། ད་མི་གྲོངས་འགྲོ་ཉན་ཅིག་གི་རྩ་ནས་རག་པ་ཡིན་ན་དཔེར་ན་ཨ་མི་རི་ཀའི་ཆ་བཞག་ན་ད་ག་རེ་ཞུ་དགོས་རེད་མངའ་སྡེ་ཕར་ཚུར་མཁལ་མ་དེ་གནམ་གྲུའི་ནང་བཏང་དགོས་ཀྱི་ཡོད་རེད་ཨ་ནི་དུས་ཚོད་མང་པོ་ཅིག་ཆུ་ཚོད་མང་པོ་ཆགས་ཚར་དུས་ཨ་ནི་མཁལ་མའི་སྤུས་ཀ་ད་དེ་མར་ཉམས་བྱས་ཨ་ནི་མཁལ་མ་དེ་སྤོ་ལེན་བྱས་ཚར་བའི་གཞུག་གུ་ཨ་ནི་གནས་ཡས་དེ་རྒྱུན་རིང་པོ་མ་གནས་ཡས་དེ་འདྲས་ཀྱི་གནས་ཚུལ་ཡོང་སྲིད་ཀྱི་རེད་བྱས་ཙང་ད་ནི་མི་གསོན་པ་ནས་རག་ན་ཁེ་ཕན་འདྲ་དེ་དེ་ཡོད་རེད་ཡིན་ནས་སྨན་བཅོས་འདི་ཚོའི་དེང་སང་ཡག་དྲགས་ནས་སོ་སོ་སྤུན་སྤུན་ཀྱག་ནས་རག་པ་དང་དགའ་བོ་ཉེ་བོ་ནས་རག་པ་དེ་ཚོ་ཁྱད་པར་མེད་པ་ཆགས་བསྡད་ཡོད་རེད་ལགས། ལགས་སོ་ལགས་སོ་ཨམ་ཅི་ལགས་ད་ཐུགས་རྗེ་ཆེ་དེ་རིང་དངོས་གནས་བྱས་ན་ཨམ་ཅི་ལགས་ནི་ཕྱག་ལས་ཀྱི་ཐུགས་བྲེལ་ཆེན་པོ་རེད་ཞག་དེ་ལས་ད་དམ་རེ་ང་ཚོའི་རླུང་འཕྲིན་ཁང་ལ་ཡར་བཀའ་མོལ་གནང་ཡག་གི་ཨ་ནི་ཀྱི་གོ་སྐབས་གནང་བ་བཀའ་དྲིན་ཆེ་ཞུ་གི་ཡིན་ཨམ་ཅི་ལགས། ལགས་ལགས་སོ་ཐུགས་རྗེ་ཆེ་གནང། ཡང་ཐེངས་འདིའི་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་དུས་ཆེན་སྲུང་བརྩིའི་ཆེད་ཨ་རི་གཙོ་བོར་གྱུར་བའི་ནུབ་ཕྱོགས་ཡུལ་གྲུ་ཁག་ན་ཡོད་པའི་གཞིས་ཟུར་ཚོས་ཧིན་སྒོར་འབུམ་བརྒྱ་དང་ལྔ་བཅུ་ལྷག་གི་དཔལ་འབྱོར་འདུ་འགོད་གནང་ཡོད་པ་དེའི་ཐད་གཞིས་ཟུར་ཨ་ཉག་ཚེ་བརྟན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དེ་གསར་འཛུགས་གནང་ནས་མི་ལོ་ཧྲིལ་པོ་ལྔ་བཅུ་འཁོར་བའི་ལྔ་བཅུའི་དུས་དྲན་དེ་སྲུང་བརྩི་གཟབ་རྒྱས་ངང་ཞུ་བཞིན་ཡིན་པ་དང་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་ཞུ་ཆེད། གཞིས་ཆགས་དེ་ནས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྤོས་ཕྱིན་པའི་གཞིས་ཟུར་རྣམས་ཀྱིས། མ་དངུལ་རྒྱ་གར་གྱི་སྒོར་མོ་ས་ཡ་བརྒྱ་དང་ལྔ་བཅུ་ལྷག་བསྡུ་རུབ་གནང་བ་འདིའི་ཐད། ཨ་མི་རི་ཀའི། Vermont། མངའ་སྡེའི་ནང་ལ་བཅའ་བཞུགས་གནང་མཁན། གཞིས་ཟུར་ཨ་ཉག་ཚེ་བརྟན་ལགས་ཀྱིས་རྒྱབ་ལྗོངས་ལོ་རྒྱུས་དང་དམིགས་ཡུལ་སོགས་ཀྱི་ཐད་ལ་འགྲེལ་བརྗོད་འདི་ལྟར་གནང་བྱུང། ད་ནི་ང་རང་ཚོས་ལྔ་བཅུའི་དུས་དྲན་གྱི་ངོ་སྤྲོད་འདྲ་ཅིག་ཞུ་ན། ལོ་ཁ་ཤས་ཀྱི་སྔོན་ལ་རེད། ཕལ་ཆེར་ལོ་བཞིའི་སྔོན་ལ་ནི། ང་རང་ཚོ་གཞིས་ཆགས་ཀྱི་མི་གཞིས་ཟུར་ཚོ་དེ་འདྲའི་སྐད་ཆ་དེ་འདྲ་བྱུང་སོང་དེ་འདྲའི་ལྔ་བཅུའི་དུས་དྲན་སླེབས་དུས། ཨེ་ང་ཚོ་གཞིས་ཆགས་ལ་མཉམ་འཛོམས་ཡོང་ན་ཡག་པོ་ཞེ་དྲག་ཡོད་ས་རེད། དེ་འདྲའི་སྐད་ཆ་བྱུང་རྗེས་དེ་ནི་ག་ལེ་ག་ལེ། ང་རང་ཚོ་སྐད་ཆ་འདི་ཨེ་ང་ཚོ་གཞིས་ཆགས་ལ་སླེབས་རྗེས་དེ་ག་ནང་བཞིན་གྱི་ད་གཞིས་ཆགས་ཀྱི་གཞིས་ཆགས་ང་རང་ཚོའི་ཀོ་ལེ་ག་གཅིག་པུ་མ་རེད་ཨ་ནི། གཞིས་ཆགས་གཞན་དག་ཚོ་ཡིན་ནའི་ད་ལྔ་བཅུ་དུས་སྟོན་མང་པོ་ཞིག་བཏང་གནང་འདུག་བ་ལ་ཨ་ནི་ཀོ་ལེ་ག་གི་ལྔ་བཅུའི་དུས་སྟོན་གྱི་སླེབས་ཀྱི་བར་འདི་ཡིན་དུས། ཨ་ནི་ང་ཚོ་དུས་ཚོད་འཆར་གཞི་མཉམ་པོ་འདྲ་ཞིག་ཆགས་སོང་ཡག་པོ་ཞེ་དྲག་ཆགས་སོང་ནི། ཀོ་ལེ་ག་གཞིས་ཁ་གཞིས་ཆགས་ཀྱི་ལྔ་བཅུའི་དུས་སྟོན་འཛུགས་ཡག་གི་གཏན་འཁེལ་བྱེད་དུས་ཁོ་རང་ཚོ་གི་དེ། ལྔ་བཅུ་དུས་དྲན་གྱི་ཚོགས་ཆུང་བཙུགས་གནང་བཞག། ཅུང་དགོས་ལ། ས་གནས་གཞིས་འགོས་གཙོས་པའི་གི་དེ་ནས་མར་ཨོ་ཚོགས་པའི་ཁག་ཚོགས་པ་ཁག་གི་རྒྱུན་ལས་རྣམ་པ་དེ་ག་ནང་བཞིན་གྱི་གཞིས་ཆགས་ཀྱི་མི་བསྡུ་ཕྱིན་ནས། ཨེ་འཆར་གཞི་ཞིབ་པོ་ཅིག་གྲ་རྒྱས་པོ་འཆར་གཞི་གཏིང་ཟབ་པོ་ཅིག་གྲ་སྒྲིག་བྱས་འདི་ལ་ནི། ལྔ་བཅུ་དུས་དྲན་གྱི་འཆར་གཞི་རེད་ད་ལ་འདི་ལ། འཆར་གཞི་ཡག་པོ་ཡོད་དུས་དཔལ་འབྱོར་འདུ་འགོད་ཅིག་གང་ལ་གང་འཚམ་ཅིག་བྱེད་དགོས་དུས་ཨ་ནི་འབུམ་དྲུག་ཅུ་ལྷག་ཙམ་གྱི་རྒྱ་གར་སྒོར་མོ་འབུམ་དྲུག་ཅུ་ལྷག་ཟེར་གི། དེ་འདྲའི་ཅིག budget ཅིག་ད་སྔོན་རྩིས་ལབ་རེད་དེ་འདྲའི་ཤོད་གནང་བཞག་ཨ་ནི་འདི་ལ་ང་ཚོ་གིས་ད་ཤུགས་རྒྱབ་པ་རེད། གཞིས་ཆགས་ནས་ཤུགས་རྒྱག་ཡོད་རེད་ཨ་ནི་དམིགས་བསལ་གྱིས་ད་ང་རང་ཚོ་ཕྱི་རྒྱལ་ལ་བཞུགས་མཁན New York New Jersey གཙོ་བོ་ད་འགན་འཁུར་དགོས་པ་རེད། New York New Jersey འདྲ་པོ་ཆ་བཞག་ན་ང་ཚོ་གཞིས་ཆགས་ཀོ་ལེ་ཀ་གཞིས་ཆགས་ཀྱི་གཞིས་ཟུར་མང་པོ་ཞེ་དྲག་ཡོད་རེད་ང་རང་ཚོ་གི་ད་དེ་ནས་མར་ཚོགས་པ་ནང་བཞིན་ཅིག་ཚོགས་པ་དེ་ལ་ཡོད་མ་རེད་དེ་ནི་ཚོགས་པ་ནང་བཞིན་ཅིག་གི་ཚོགས་གཙོ་གཙོས་པའི་རྒྱུན་ལས་བྱེད་ནས་འདུག་མ་གཞིས་ཆགས་ཀྱི camp རེ་རེ་གི་བརྒྱ་དཔོན་འདུག་མ་བརྒྱ་དཔོན་བསྐོས་ཡོད་རེད། New York New Jersey ལ་འདུ་བྱེད། བརྒྱ་དཔོན་གཉིས་ལྕགས་གཉིས་འདུ་བྱེད། ཞེས་ནི་ཡང་ནི་ཁོ་རང་ཚོ་གི་རྒྱུད་ནས་ང་རང་ཚོ་ཚོགས་འདུ་འཚོགས་ནས། དེ་ག་ནང་བཞིན་གྱི་དེ། ཀོ་ལི་ག་ས་གནས་གཞིས་འགོ་གི་འདུ་བྱེད་ཚོགས་ཆུང WhatsApp ནང་ལོགས་ལ། དཔལ་འབྱོར་འདུ་འགོད་ཀྱི་ཚོགས་ཆུང་བཙུགས། བཙུགས་པ་དང་ནི་ང་ཚོ་གི་དེ། ཚོགས་ཆུང་ནང་ལོགས་ལ་བཀའ་མོལ་བྱུང་བྱས་འདུ་བྱེད་ནི་ཤུགས་རྒྱབ་བྱས། New York New Jersey ལ་བཞུགས་མཁན་དང་ད་ང་རང་ཚོ། ཚོགས་ཆུང་ཡང་དཔལ་འབྱོར་འདུ་འགོད་ཀྱི། ཞལ་འདེབས་ཀྱི་ཚོགས་ཆུང་མི་ལྔ་ཡོད་ཚོགས་མི། ཁོ་རང་ཚོ་གི་མཚན་འདི་ཞུས་ན་ད་ནི་ཚེ་སྒྲོལ་མ་ཟེར་གི་རེད། དེ་ནི་སྐལ་བཟང་ཕུན་ཚོགས KP ཟེར་གི་རེད་ཕྱག་རྡོར་ཚེ་རིང་ལགས། ད་ནི་དེ་ག་ནང་བཞིན་གྱི་མིག་དམར་ཚེ་རིང་ལགས་ད་ནི་འཆི་མེད་སྒྲོལ་དཀར་ལགས་ཟེར་ནི། སྔོན་མ་ད་ཚོགས་གཙོ་གནང་མྱོང་མཁན་ད་དེ་འདྲའི་ད་འགན་གཙོ་བོ་ཁུར་མཁན་ཁོ་རང་ཚོ་གི་འགན་ཁུར་བྱས། དེ་ནས་མར་གཞིས་ཆགས་ཀྱི་ང་རང་ཚོ་ད་ནིའུ་ཡོག་ནིའུ་ཇེར་སི་ལ་ཡོད་པའི་གི་ཀོ་ལེ་ཁ་གི་བརྒྱ་དཔོན་ཚོ་ཡོད་རེད་བ་ལ། ཁོང་རྣམ་པ་ཚོ་ལ་ལན་སྤྲད་བྱས་ཚོགས་འདུ་ཚོགས་ལན་སྤྲད་བྱས་ཨ་ནི་ང་ཚོས་ཞལ་འདེབས་བསྡུ་གི་འདུག་ཟེར་ནས་ཞལ་འདེབས་ད་ཉུང་མཐའ་ལ་བརྒྱ་གཅིག་གནང་རོགས་ཞེས་ཡིག་ཅིག་ཞུས་པ་རེད། དེ་འདྲ་བྱས་ཙང་ང་ཚོ་བསྡུ་གི་ཟེར་ནས་ད་ག་བ་ག་ས་ལ་ང་ཚོ་དེང་སང WhatsApp གི་བརྒྱུད་ལམ་དེ་ཡོད་དུས། དེའི་བརྒྱུད་ནས་ང་ཚོ་ག་བ་ག་ས་ལ་ད་བྱང་ཨ་རི་རེད་ཡུ་རོབ་རེད་ག་བ་ག་ས་ལ་སྙོབ་བྱས་ཨ་ནི་ཞལ་འདེབས་ཅིག་བསྡུ་ཡོང་དུས་མི་རེ་རེ་གི་བརྒྱ་ཁ་ཤས་ཀྱིས་ཉིས་བརྒྱ་ཁ་ཤས་ཀྱིས་སུམ་བརྒྱ་ད་ཨ་སྒོར་རེད། ཡུ་སྒོར་ཡུ་རོབ་ཀྱི་དངུལ་རེད་ཨོ་སི་ལེ་རེད་ག་བ་ག་ས་ནས་ལྔ་བརྒྱ་གཅིག་སྟོང་ཡང་ན་ཁྲི་གཅིག་འདི་འདྲའི་གནང་མཁན་བྱུང་བྱས་པས་ང་རང་ཚོ་གི་ད་ལྟ་ད་ལྟའི་གཞིས་ཆགས་ཀྱི་སྔོན་རྩིས་ལྔ་བཅུ་དུས་སྟོན་གྱི་སྔོན་རྩིས་བཏོན་བཞག་པ་འདི་འབུམ་དྲུག་ཅུ་ལྷག་ཙམ་སྔོན་རྩིས་བཏོན་བཞག་པ་འདི་ལས་ལྷག་ཙམ་ལྡབ་ལོག་ལྡབ་ཕལ་ཆེར་གསུམ་ལོག་ཟེར་ན་འགྲིག་གི་ཡོད་ཀྱི་རེད་འདི་འདྲའི་ཅིག་ང་ཚོ་དངུལ་དེ་རིང་བསགས་ཐུབ་སོང་ལ། ད་དངུལ་དེ་དངུལ་རེད་དེ་འཆར་གཞི་འདི་འདྲ་ཡག་པོ་ཞིག་ཡོད་དུས་ང་ཚོ་དཔེ་དགའ་པོ་ཞེ་དྲག་བྱུང་སོང་འདི་ལ་ང་ཚོ་གིས་ད་གཞིས་ཆགས་ཟུར་པས་ཤུགས་རྒྱག་ཡོད་རེད་ད་ག་ནང་བཞིན་གྱི་གཞིས་ཆགས་ལ་བཞུགས་མཁན་གཞིས་འགོ་གཙོས་པའི་གི་སྨན་ལས་བྱེད་རྣམ་པ་ད་ཚང་མས་གི་ཧ་རུག་པ་རུག་གིས་ང་ཚོ་དངུལ་ཡག་པོ་ཅིག་བསྡུ་ཐུབ་སོང་ཨ་ནི་ང་ཚོ་སེམས་ཁྲལ་མེད་པའི་ཐོག་ནས་དེ་རིང་ལྔ་བཅུ་དུས་སྟོན་འདི་ཧ་ལས་པའི་གི་ད། ཚགས་ཚུད་པོ་དང། ཨ་ནི་གཞིས་ཆགས་གཞན་དང་མ་འདྲ་བ་དང། གཞིས་ཆགས་མ་འོངས་པའི་གཞིས་ཆགས་ལྔ་བཅུ་དུས་སྟོན་གྱི་མཛད་སྒོ་ལ། གཅིག་ང་ཚོའི་ཀོ་ལི་གྷལ་གཞིས་ཆགས་ཀྱི་མཛད་སྒོ་བཙུགས་པ་དེ་དཔེ་ལྟ་ས་ཅི། དཔེ་ཡག་པོ་ཅིག་ལྟ་ས་ཅིག་དེ་འདྲ་ཅིག་ང་རང་ངོས་ནས་ཆགས་ཡོད་ཅེས་དྲན་གྱི་འདུག་ལ། ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དེ་ཐོག་མར། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར། རྒྱ་གར་དབུས་གཞུང་དང་ཀར་ན་ཊ་ཀ་མངའ་སྡེའི་གཞུང་གི་རོགས་སྐྱོར་འོག་གསར་འཛུགས་གནང་བ་ཞིག་ཡིན་འདུག། ཨ་ན་ཚེ་བརྟན་ལགས་ཁོང་གཞིས་ཆགས་དེ་ནང་ལ་འཚར་ལོངས་བྱུང་བ་ཞིག་ཡིན་སྟབས། ལྔ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུ་དེ་ནི་ཁོང་སྒེར་གྱི་ངོས་ནས་ཀྱང་ཧ་ཅང་གལ་ཆེན་པོ་ཞིག་ལ་བརྩིས་ནས་དུས་དྲན་སྲུང་བརྩི་ཞུ་ཆེད་ཨ་མི་རི་ཀ་ནས་ཆེད་བཅར་ཞུས་པ་ཡིན་ཞེས་ཀོ་ལི་གྷལ་ནས་ཁོང་གིས་ཞལ་པར་ཐོག་འགྲེལ་བརྗོད་གནང་བྱུང། སྒེར་གྱི་ངོས་ནས་ལབ་ན་རེད་ང་རང་ཚོ་གཞིས་ཆགས་ཀྱི་མི་གི་ད་གཞིས་མི་གྱི་ངོས་ནས་ལབ་ན་རེད། བཙན་བྱོལ་ཡོད་པའི་བོད་མི་ཞིག་ངོས་ནས་ལབ་ན་རེད། ང་རང་ཚོ་གི་ལྔ་བཅུའི་དུས་སྟོན་འདི་ཧ་ལས་པའི་གི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་རྒྱུ་མཚན་ག་རེ་ཟེར་ན། སྤྱིར་བཏང་ད་ང་རང་འདྲ་བ་ཞིག་ཆ་བཞག་ན། ས་གནས་འདི་ལ། ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་ལ་ས་གནས་འདི་ལ། འཚར་ལོངས་བྱུང་བཞག་པར་སློབ་གྲྭ་འགྲོ་བྱས་ས་གནས་འདི་གི་ཆུ་འཐུང་ས་གནས་འདི་གི་ད idli dosa ས་གནས་འདི་གི sambar ཟེར་ན་རེད། ག་རེ་ཡིན་ན་མེད་ན་ད་འདི་ནས་ཚར་ཆོག་ཅིག་ཡིན་ཙང། ཨ་ནི་ང་རང་ཚོ་གི་ད་ལྔ་བཅུའི་དུས་སྟོན་འདི་སྐབས་ལ་གནད་འགག་ག་རེ་འདུག་ཟེར་ན།

གིས་བྱ་བའི་ཡོང་སྟངས་དང་དེ་འབྲེལ་གྱི་ང་ཚོས་ད་དེ་རིང་མཉམ་པོ་འཛོམས་བྱས་ཕྱི་ལོགས་ནས་ཀླད་རྒྱོགས། ཀྱི་ནས་འཛོམས་བྱས་སྐད་ཆ་བཤད་ཡག་གི་དུས་ཚོད་ལྷོད་ལྷོད་ཅིག་རག་གི་རེད་བསམ་སོང། དེ་གལ་ཆེན་པོ་ཅིག་ཆགས་བསྡད་བཞག་ལྔ་བཅུའི་དུས་སྟོན་སྐབས་ལ་ཨ་ནི་འདི་འདྲའི་ལྔ་ལྔ་བཅུའི་དུས་སྟོན་གི་འདི་འདྲའི་གི་རྐྱེན་གྱི་རྒྱུ་མཚན་འདི་འདྲའི་ལ་བལྟས་བྱས་ང་ཚོ་མི་མང་མཉམ་འཛོམས་ཡོང་གི་འདུག་ཕྱི་ལ་བཞུགས་མཁན་ཕྱི་རྒྱལ་ཁག་ལ་བཞུགས་མཁན་དང་ད་གཞིས་ཆགས་འདིར་བཞུགས་མཁན་ད། མི་རྒན་པ་མང་པོ་ཞིག་འདུག་སྟེ། རྒན་གོག་ཟེར་དགོས་རེད་པ་ད་ལོ་ཡར་སླེབས་མཁན་མང་པོ་དེ་ཚོ་ག་ལེ་ག་ལེ་རྫོགས་འགྲོ་གི་འདུག་དེ་ཚོ་མ་རྫོགས་གཉིས་ལ་ང་ཚོ་སེམས་ཁྲལ་དང་གཅིག་ཐུག་ཆེ། ཨ་ནག་ཚེ་བརྟན་ལགས་ཨ་མི་རི་ཀ་ནང་ལ་ཕེབས་ནས་ལོ་མང་པོ་ཕྱིན་ཡོད་སྟབས། དེ་སྔ་ཁོང་གཞིས་ཆགས་དེ་ནང་ལ་བཞུགས་པའི་སྐབས་དང། ད་ལྟའི་གནས་སྟངས་དབར་ཡར་རྒྱས་འམ་འགྱུར་བ་ག་འདྲ་ཕྱིན་ཡོད་མེད་བཀའ་འདྲི་ཞུས་པར། ཁོང་གིས་བཀའ་ལན་འདི་ལྟར་གནང་བྱུང།
ད་འགྱུར་བ་ད་སྔོན་མ་ང་གཞིས་ཆགས་ལ་ཡོད་པའི་འཚར་ལོངས་བྱས་ཏེ་སྐབས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ནས་དགུ་བཅུ་གོ་གསུམ་བར་དུ་གཞིས་ཆགས་ལ་བསྡད་ཀོ་ལེ་ག་དོན་ལྡན་གཞིས་ཆགས་ལ་འཚར་ལོངས་བྱས་པ་རེད། དེ་སྐབས་ནས་བྱས་ནས་ཕྱི་རྒྱལ་ཕར་འགྲོ་ད་ནི་ད་ལྟའི་དུས་སུ་ལ་ཨ་ད་ལྡབ་ལོག་གསུམ་ལོག་ཟེར་བ་རེད་པ་ད་གཉིད་ལམ་ནང་ལ་མ་འཁོར་བར་དེ་འདྲའི་གི་འགྱུར་བ་ཞེ་པོ་ཅིག་ཕྱིན་ཞག་འགྱུར་བ་དེ་ཚོ་འགྲོ་དགོས་པའི་རྒྱུ་མཚན་གཙོ་བོ་འདྲ་བ་དེ་སོ་སོ་ངོས་ག་རེ་མཐོང་གི་འདུག་ཟེར་ན་གཅིག་དེ། ང་རང་ཚོ་གི་གཞིས་ཆགས་ནས་མི་ཕྱི་རྒྱལ་ལ་ད་གནས་སྤོས་བྱས་རེད་པ། དེ་ཡིན་དུས་གནས་སྤོས་བྱེད་ཕྱོགས་ཀྱི་གནས་སྤོས་དེ་གི་ཁེ་ཕན་ད་ཁེ་དང་གྱོང་གཉིས་ཆ་ཡོད་རེད། ཁེ་ཕན་དེ་གི་གཅིག་བྱས་དེ་ནང་བཞིན་གྱི་གཞིས་ཆགས་ལ་ཡོད་པའི་གི་ད་གཞིས་ཆགས་ནང་ལ་བཞུགས་བྱས་ཨ་ནི་སེམས་ཤུགས་དང་ལྷག་བསམ་གི་ཐོག་ནས་དཀའ་ལས་རྒྱབ་མཁན་གཞིས་འགོ་རེད་ལས་བྱེད་རེད། དེ་ནང་བཞིན་གྱི་གཞིས་ཆགས་ཀྱི་གཞིས་མི་ཚོ་རེད Camp གི་མི་ཡིན་ན་རེད་བརྒྱ་དཔོན་བྱས། ཚང་མས་ཀྱི། ཧ་རུག་བོ་རུག་བྱས་ཀོ་ལེ་ཀ་གཞིས་ཆགས་གཞན་དང་མ་འདྲ་བར་གྱི་སོ་སོ་སྔོན་རྟག་པར་གྱི་ལབ་བསྡད་ཀྱི་ཡོད་མཐོང་བསྡད་ཀྱི་ཡོད་དྲན་བསྡད་ཀྱི་ཡོད། ཨ། འདི་འདྲ་ཡིན་དུས་གཞིས་ཆགས་ནང་ལོགས་ད་འགྱུར་བ་ཧ་ལས་པ་ཕྱིན་ཞག་ཚོང་གི་ཐོག་ལ་ཡིན་ན་རེད། ཨ། ལམ་ག་ཐོག་ལ་ཡིན་ན་རེད་ལམ་ག་ད་ལྟ་དཔེ་མི་སྲིད་ཡག་པོ་ཆགས་བསྡད་འདུག་ཨ། སྤྱི་ཁང་སྔོན་མ་ང་སྐབས་ལ་སྤྱི་ཁང། ཆུང་ཆུང་ཅིག་མ་ཞིག་ཡོག་མ་རེད། ད་ད་ལྟ་སྤྱི་ཁང་གསར་པ་ཞིག་དཔེ་མི་སྲིད་ཡག་པོ་རྒྱབ་ཤག་ང་ཉེ་སྐབས་ལ་ལུས་རྩལ་རྩེད་ཡག་ལུས་སྦྱོང་བྱེད་ཡག་གི Gym དེ་འདྲས་ཡོག་མ་རེད། ཕྱི་ལོགས་ལ་ཡོག་མ་རེད་ནང་ལོགས་ནང་སྦུག་ལ་ཡོག་མ་རེད་དེ་འདྲས་ད་ལྟ་བཙུགས་གནང་ཤག་ཨ་ནི་ད་སློབ་གྲྭ་ལ་ཕྲུ་གུ་སློབ་གྲྭ་སློབ་ཕྲུག་ཚོ་དེ Bus གི་སྐྱེལ་གྱི་ཡོག་རེད་ཟེར་གྱི་རེད་གོ་གི་འདུག Bus གཉིས་ཡོད་པའི་གི་སྐད་ཆ་དེ་འདྲས་འདུག་ང་ཚོའི་སྐབས་ལ་ནི་གོམ་པ་ཀྱང་འདྲུ་དགོས་བོ་རེད་རླུང་བུ། ཀོ་ལེ་ཀ་ལ་རླུང་བུ་ལྷག་པ་ཟླ་བ་གསུམ་རེ་ཅིག་ཡོད་ཚད་ལྷག་པ་ཞེ་ན་ཚོ་བཞི་བོ་བརྒྱ་བོ་རེ་ནི་དབུ་མར་ང་ཚོ་བསྡུ་སུ་བྱེད། ད་གོམ་པ་ཀྱང་འདྲུ་བོ་རེད་བ་ལྷག་པ་འདི་གཅིག་ལ་ད་ད་ད། ད་མི་ཚེ་ཡག་པོ་ཆགས་བསྡད་བྱས་ལ་ཨ་ནི་ཁང་པ། མི་ཚང་སྒེར་གྱི་ཁང་པ་འདི་ཚོ་ཡིན་ནའི་རེད་ཨ་ད། དེ་རིང་བསྡུ་སུ་བྱེད། ཁང་པ་འདི་ཚོ་ད་ཨ་ནི་བསྡུ་རྗེས་སོང་པད་མོ་སི། ཡག་པོ་འདུག་ད་ལྟ་རྒྱལ་སྒོ Gate འདི་ཧ་ལས་པའི་དེ་གསར་པ་ད་ལྔ་བཅུ་དུས་སྟོན་ཆེད་དུ་འདུག་སེ་རྒྱབ་གནང་ཡོད་རེད་ཧ་ལས་པ་ཡག་པོ་འདུག་ལ།
ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ལ་ས་ཞིང་ཨེ་ཀར། སུམ་སྟོང་བརྒྱ་དང་ཉི་ཤུ་རྩ་གཅིག་ཚེག་བཅུ་བཞི་ཙམ་ཡོད་པ་དང། གཞིས་ཆགས་དེ་ཐོག་མར་གསར་འཛུགས་གནང་པའི་སྐབས། མི་འབོར་སུམ་སྟོང་བརྒྱ་དང་དྲུག་ཅུ་ཙམ་ཡོད་ཀྱང།

ལོ་འཁོར་མོ་གཅིག་གི་རིང་བོད་རང་བཙན་ཆེད་ལས་འགུལ་སྤེལ་གནང་མཁན་ཐུབ་བསྟན་ཆོས་ཉིད་ལགས་ལ་ཨ་རི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སི་ས་གནས་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱིས་ཆེ་བསྟོད་ཀྱི་གཟེངས་རྟགས་བྱ་དགའ་གནང་བའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་མཆོག་གིས་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་བོད་རང་བཙན་ཡིན་པའི་ཆུ་གླང་བཀའ་གཙིགས་ཆེན་མོ་ཡོངས་ཁྱབ་གསལ་བསྒྲགས་མཛད་ནས་འདི་ལོའི་བོད་ཟླ་དང་པོའི་ཚེས་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་ལོ་བརྒྱ་དང་བཅུ་གཅིག་ཏག་ཏག་འཁོར་བའི་དུས་ཚིགས་དང་བསྟུན་ནས་ཨ་མི་རི་ཀའི་ཤར་ཕྱོགས་གྲོང་ཁྱེར་ཆེན་པོ Philadelphia ནང་གི་ཨ་རིའི་རང་དབང་གི་དྲིལ་བུ་ཡོད་སའི་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་ཁང་ཆེན་མདུན་མཛད་སྒོ་ཞིག་གནང་སྟེ་ས་གནས་དེར་ལོ་འཁོར་མོ་གཅིག་རིང་བོད་དོན་ཆེད་ལས་འགུལ་སྤེལ་གནང་མཁན་ཐུབ་བསྟན་ཆོས་ཉིད་ལགས་དང་ཁོང་གི་སྐུ་ཟླ་གཉིས་ལ་ཨ་རིའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇར་སིའི་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱིས་ཆེ་བསྟོད་ཀྱི་གཟེངས་རྟགས་བྱ་དགའ་ཕུལ་འདུག་ཆེ་བསྟོད་ཀྱི་གཟེངས་རྟགས་བྱ་དགའ་དེ་གནང་བར། ཐུབ་བསྟན་ཆོས་ཉིད་ལགས་ལ་ཐུགས་ཚོར་ཇི་བྱུང་སྐོར་ཕྱི་ཚེས་བཅུ་བཞི་ཉིན་འདི་ནས་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། ཨོ་བོད་ཕྱི་ནང་གཉིས་ལ་བཞུགས་པའི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང། གསར་འགྱུར་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་གསུམ་ཉིན་མོ་དེ་ནེའུ་ཡོག་ནིའུ་ཇར་སི་ཁུལ་གྱི་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ངོས་ནས་ཨ་ནེ་སོ་སོའི་ལོ་གཅིག་གི་ལས་འགུལ་སྤེལ་བའི་ཐོག་ལ་ཨ་ནེ་ཆེ་བསྟོད་ཀྱི་གཟེངས་རྟགས་ཏོག་ཙམ་བྱས་བྱས་གནང་བ་ཡིན་པ་རེད། མ་ཟད་པའི་ངེད་ཀྱི་བཟའ་ཟླ་ལ་ཡིན་པས་ནི་ང་ཚོ་ནང་མི་གི་ཆེད་དུ་ཡང། ངའི་བཟའ་ཟླ་ལ་ཏོག་ཙམ་གནང་བ་རེད་ཨ་འདིའི་སྐབས་ལ་ད་མྱོང་ཚོར་ག་རེ་བྱུང་སོང་ཟེར་བྱས་བྱས་བཀའ་འདྲི་གནང་ཡོང་བ་རེད་དེའི་སྐབས་དེ་ལ་ད་སོ་སོ་ལ་དགའ་ཚོར་སྐྱེ་ཡ་དང་དེ་གའི་དགའ་ཚོར་བསམ་བློ་བཏང་ལོང་ཏོག་ཙམ་གས་བྱུང་མ་སོང་ག་རེ་རེད་ཞུས་པ་ཡིན་ན་དེ་ཉིན་མོ་དེ་ད་སྟབས་མ་ལེགས་པ་ཅིག་ལ་ཆར་བ་བབས་ཨ་ནི་ད་ག་ནང་བཞིན་གངས་བརྒྱབ་བྱས་བྱས་ཨ་ནི་རླུང་པོ་བྱས་ཨ་ནི་དཔེ་དེ་དུས་ཚོད་ཛ་དྲག་པོ་དྲག་པོ་ཆགས་བྱས་དངངས་འཚབ་དྲག་པོ་ཅིག་བྱུང་དང་པོ་དེ་ལ་ད་ལས་གཞི་དེའི་ཐོག་དེ་ལ་དེ་ཉིན་མོ་གཅིག་གི་ལས་འགུལ་དེའི་ཐོག་དེ་ལ། ཅིག་འགན་ཆ་ཚང་འདྲ་བོ་དེ་ངས་འཁྱེར་བསྡད་ཀྱི་ཡོད་དུས་ཀ་ནི་ཨ་ནི་ངེད་ལ་དང་པོ་ལས་འགུལ་དེ་གའི་མ་ཅིག་འགྲོ་དགོས་ཀྱི་ཡོད་རེད་ཨ་ནི་ད་ག་ནང་བཞིན་གྱི་ལས་འགུལ་དེ་འགྲོ་བ་བྱེད་པ་ལ་ཨ་ནི་བར་ཆད་མང་པོ་ཅིག་སླེབས་བསྡད་ཀྱི་ཡོད་རེད་ཅིག་ཆར་པ་དང་རླུང་འཚུབ་དང་ཨ་ནི་ཨ་མི་མང་པོ་ཞེ་པོ་ཅིག་ཕེབས་ཡོང་དུས་ཀ་ནི་དེ་གའི་ཚང་མ་ལ་གྲ་སྒྲིག་ཅིག་ཞུ་དགོས་ཀྱི་ཡོད་རེད་དེ་འདྲའི་གི་དངངས་འཚབ་ཀྱི་ཐོག་ནས་དེ་འདྲའི་གི་བསམ་བློ་བཏང་ལོང་ཙམ་གས་བྱུང་མ་སོང། དེ་འདྲ་ཨ་ནི་ཁོང་རྣམ་ཚོས་ང་ལ་ཏོག་ཙམ་བྱས་བྱས་གཟེངས་རྟགས་ཏོག་ཙམ་གནང་བ་རེད། ད་ཡིན་ནའི་དེའི་ཐོག་འདི་ལ་ད་གཙོ་བོ་ད་ལྟ་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཁོང་ཏོག་ཙམ་བྱས་བྱས་ཕེབས་ཡོད་རེད་ཁོང་གིས་བཀའ་སློབ་ཏོག་ཙམ་གནང་སོང། གཙོ་བོ་ད་བོད་ནང་གི་དངོས་ཡོད་གནས་ཚུལ་མཁྱེན་རྟོགས་ཡོད་པ་དེ་ཁོང་ཆགས་བསྡད་ཀྱི་ཡོད་རེད་ཁོང་གིས་ཏོག་ཙམ་གཏམ་བཤད་གནང་སོང། འདི་འདྲའི་བྱས་ནས་ང་ཚོ་ལས་འགུལ་འདིའི་ཆེད་དགེ་རྒན་ཨ་ནི་མར་གྲུབ་པ་རེད་ཅིག་ལས་འགུལ་ཡག་པོ་བྱུང་སོང་ཅི་དང་གྲ་འགྲིག་པོ་འདྲ་བོ་ཅིག་བྱུང་སོང་རྣམ་ཤེས་ཀྱི་དེས་དཀའ་ངལ་སྤྲད་པ་རེད་མ་གཏོགས། འདི་ནས་མཛད་སྒོ་དེ་གྲུབ་པའི་རྗེས་ལ་ངའི་ནང་ལ་ཁོང་རྣམ་ཚོ་ལ་གསོལ་སྟོན་ཞིག་བཤམས་པ་ཡིན། དེ་རྗེས་ནས་དེས་ལྷོད་ལྷོད་འདྲ་བོ་བྱུང་དེ་ནས་ཁོང་རྣམ་ཚོ་ལ་གནང་པའི་གཟེངས་རྟགས་དེ་མཇལ་བའི་སྐབས་ལ་སོ་སོའི་ཚོར་བ་དམིགས་བསལ་གྱི་སྐྱེས་བྱས་དངོས་གནས་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་དུས་རྒྱུན་ནས་ངའི་ཁོང་རྣམ་པ་ཚོ་གི་ལས་འགུལ་སྤེལ་བའི་སྐབས་ལ་སོ་སོ་ཚར་ཁ་ཤས་བཅར་མྱོང་ཡོད། རྒྱལ་བ་སྐུ་ཕྲེང་བཅུ་གསུམ་པས་ཀྱི་རང་བཙན་གསལ་བསྒྲགས་གནང་བའི་ཀྱི་དེ་ལོ་ལྟར་རེ་བཞིན་ཁོང་རྣམ་ཚོ་གི་སྲུང་བརྩི་ཞུ་གི་ཡོད་རེད་མཚམས་མཚམས་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཞུ་གི་ཡོད་རེད་ལ་མཚམས་མཚམས་ཨ་ནི་རྒྱ་མི་གཞུང་ཚབ་མདུན་ལ་སྲུང་བརྩི་ཞུ་གི་ཡོད་རེད་དེ་འདྲའི་སྐབས་ལ་སོ་སོ་བཅར་ཡ་གོ་སྐབས་བྱུང་སོང། ཡིན་པ་ཡིན་ནས་ད་དེ་རིང་འདི་ངའི་རིགས་ཀྱི་ཐོག་ལ་ཐུགས་བསམ་གནང་ཡས་དེ་ད་ངས་ཁོ་རང་ཚོ་ཚོགས་པ་དེ་དངོས་གནས་དྲང་གནས་བྱས་ན་གལ་ཆེ་དོན་ཆེ་འདྲ་བ་ཞིག་མཐོང་བྱུང་ག་རེ་ཞུས་པ་ཡིན་ན་ད་ཅིག་ང་ཚོ་སྤྱི་པའི་རྩ་དོན་གྱི་ཐོག་ལ་དེ་འདྲའི་ལས་གཞི་སྤེལ་གནང་མཁན་གྱི་མི་རེ་ངོ་རེ་ནས་ཁོང་རྣམ་ཚོ་གི་ཡར་གསོ་སྐྱོང་བྱེད་ཡ་དང་དེ་ག་ལ་ཆེ་མཐོང་བྱས་འོང་ཐུགས་བསམ་གནང་པ་ཅིག་ལ་ངས་ཁོང་རྣམ་ཚོ་ལ་ད་ཅིག་དམིགས་བསལ་གྱི་དགོངས་པ་རྒྱ་ཆེན་པོ་བཞེས་པ་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད་འདི་ཡིན་འདི་དངོས་གནས་དྲང་གནས། དམིགས་བསལ་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་དགོངས་པ་བཞེས་སྟངས་དེ་གའི་ཞེ་དྲག་གི་གཏིང་ཟབ་པོ་ཞེ་དྲག་རེད་བཞག་བསམ་དྲན་བྱུང་བསྟན་དོན་སོ་སོ་ཤེས་ནས་གོ་བརྡ་བསམ་བཏང་ཡོང་དུས་ཁ་ནས་ཁོང་རྣམ་ཚོ་ལ་དམིགས་བསལ་གྱི་དེ་གཟེངས་རྟགས་དེ་རྩ་ཆེན་པོ་དང་གལ་ཆེན་པོ་ངས་འདུག་བྱས་པ་རེད་འོང་འདི་འདྲ་ཅིག་ཡིན་ད། ད་ལྟ་གོང་དུ་ཐུབ་བསྟན་ཆོས་ཉིད་ལགས་ཀྱིས་གསུངས་པ་བཞིན་དུ་ཉིན་དེར་ཨ་རིའི་གྲོང་ཁྱེར Philadelphia ནང་གངས་མ་ཆར་བབས་པ་དང་རླུང་ཡང་དྲག་པོ་བརྒྱབ་སྟེ་གནམ་གཤིས་ཧ་ཅང་གྲང་ངར་ཆེན་པོ་སྟོན་མིན་ལ་མ་ལྟོས་པར

དེ་ནས་ད་བར་བོད་བསྟན་སྲིད་མི་རིགས་བཅས་པའི་དོན་དུ་ལུས་སྲོག་ལོངས་སྤྱོད་ཡོངས་རྫོགས་བློས་གཏོང་གནང་མཁན་རྣམས་ལ་སྐར་མ་གཅིག་རིང་མྱ་ངན་གུས་འདུད་ཞུས་པ་དང་དེ་ནས་ཨ་རིའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇར་སིའི་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་ཚོགས་གཞོན་པཱན་ཏེ་ལགས་ཀྱིས་ཆུ་གླང་རྩ་ཚིག་ཆེན་མོའི་ཡོངས་ཁྱབ་གསལ་བསྒྲགས་སྒྲོག་སྦྱང་གནང་བའི་དུམ་བུ་ཞིག་གསན་རོགས་གནང། རྒྱ་བོད་མཆོད་ཡོན་གྱི་འབྲེལ་བ་ཙམ་ལས་གཅིག་འོག་གཅིག་ཏུ་མེད་པའི་གནས་ལུགས་གཞུང་རྒྱན་གསལ་བཤད་བྱས་པར། ད་དུང་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་གིས་བོད་ན་ཡོད་པའི་རྒྱ་མི་དམག་མི་ཁག་ཕྱིར་འབུད་བཏང་ཟིན་ལུགས་སོགས་ཀྱང་ཆུ་གླང་རྩ་ཚིག་ཆེན་མོ་འདིའི་ནང་བཀའ་སྩལ་གནང་མཛད་པ་ཁག་ཀྱང་སྒྲོག་སྦྱང་ཞུས་དོན། ཡོད་པའི་རྒྱ་དམག་གཙང་མ་མཐར་སྐྲོད་གཏོང་ཟིན་བཅས་ངོས་ཀྱང་རང་གི་ཆོས་སྐྱོང་ཆོས་ལྡན་གྱི་ཞིང་དུ་བདེ་འབྱོར་ཐོག་ཁམས་ཕྱོགས་ཡོད་པའི་འཕྲོས་ལྷག་རྣམས་ཀྱང་རིམ་བཞིན་མཐར་སྐྲོད་གཏོང་རྒྱུ་བཅས་ད་ཆ་བོད་ཡུལ་དེ་བཞིན་རྒྱ་ཕྱོགས་ནས་མཆོད་ཡོན་ཁ་ལ་འཁྱེར་ཏེ་དོན་དམ་བྲན་གཡོག་ཏུ་བཀོལ་རྒྱུའི་བསམ་སྦྱོར་ངན་བྱུང་དེ་དག་བྱེ་མའི་ཆང་བུའམ་ནམ་མཁའི་འཇའ་ཚོན་ལྟར་ཅིག་ཅར་དུ་ཞི་ནས་འགྲོ་རྣམས་ཆོས་དང།

ཕ་མཆན་དཀའ་ངལ་ལ་གདོང་ལེན་གནང་བྱས་ཁོང་རྣམ་པ་ཚོ་ད་ནི་རིམ་བཏོན་མེད་པའི་ཐོག་ནས་ཐུགས་ཐག་གཅོད་བྱས་ཏེ་ཐུགས་ལས་སྐྱོན་བྱས་ཐེག་གནང་བ་རེད་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཡང་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་གིས་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོར་བོད་རང་བཙན་ཡིན་པའི་ཡོངས་ཁྱབ་གསལ་བསྒྲགས་བསྐྱངས་གནང་དོན་སྐོར་ཐུབ་བསྟན་ཆོས་ཉིད་ལགས་ཀྱིས་གསུངས་དོན། ད་མང་པོ་ཅིག་གིས་འདིའི་ཐོག་ལ་དགོངས་ཚུལ་མ་འདྲ་བ་མང་པོ་ཅིག་ཡོང་བསྡད་ཀྱི་འདུག་ཆིག་སྟོང་དགུ་བརྒྱ་བཅུ་གསུམ་ནས་གཞི་ནས་རང་བཙན་གསལ་བསྒྲགས་གནང་དགོས་དེ་ག་རེ་ཡིན་ནམ། བྱས་བྱས་འདི་འདྲས་སོང་དེ་གའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་ག་དེ་ངེད་ལ་ཅི་ལྟ་འཛམ་བུ་གླིང་མང་པོ་ཅིག་སོ་སོ་སོ་རང་ས་དེ་སོ་སོ་ལ་བདག་བསྡད་པ་ཡིན་དུས་ག་ནི་དེ་འདྲས་ཀྱི་འཐབ་རྩོད་བྱེད་མཁན་མེད་དུས་ག་ནི་དེ་འདྲས་གསལ་བསྒྲགས་བྱེད་དགོས་ཡ་དང་དེ་གའི་ཆགས་ཀྱི་ཡོད་ས་མ་རེད་པ་ལོ་ད་བོད་ལ་ནི་རྐྱེན་ངན་བྱུང་བྱས་ད་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལ་ནི་དབྱིན་ཇི་གི་བཙན་འཛུལ་བྱེད་པའི་སྐབས་དེ་ལ་ནི་ད་ང་ཚོ་བོད་དམག་མང་པོ་འཕྲོ་བརླག་འགྲོ་བོད་པ་ཅིག་བོད་དམག་ལྔ་བརྒྱ་ཟེར་བྱས་འདུག་ཟེར་བྱས་བྱས་ད་དམག་གི་འོག་ལ་སྲོག་སྐྱོན་བྱུང་འདུག་ག་ལོ།

ཏེ་ལོ་རྒྱུས་ཐོག་ལ་དེ་ནས་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར་ལ་ནི་རྒྱ་དམག་ཕར་མཐར་འབུད་བཏང་བྱས་ནས་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོར་ལ་ནི་བཅུ་གཉིས་ཀྱི་ཟླ་ལོ་མཇུག་ལ་ཚུར་སྐྱབས་མགོན་བཅུ་གསུམ་པ་ཚུར་གདན་འདྲེན་ཞུས་ནས་བཅུ་གསུམ་ལོར་ལ་ནི་བསྐྱར་དུ་སྐྱབས་མགོན་བཅུ་གསུམ་པའི་གིས་རང་བཙན་གསལ་བསྒྲགས་གནང་དགོས་རྒྱུ་མཚན་འདྲ་བའི་འདི་འདྲ་ཞིག་ཐུག་རེད། ད་དེ་གནས་ཚུལ་འདྲ་པོ་དེ་འདྲས་ཅིག་ཡིན་ས་རེད་ད་ཞིབ་ཚགས་འགྲོ་དགོས་བྱུང་ན་ད་མང་པོ་ཡོད་རེད་པ། ཨོང་དེ་འདྲས་བྱས་བྱས་ད་གང་བྱས་ད་ལྟ་བར་དུ་ད་ལོ་བརྒྱ་དང་བཅུ་གཅིག་འཁོར་བའི་གི་ད་དུ་དུས་དྲན་སྲུང་བརྩི་ཞུས་བསྡད་གི་ཡོད་རེད་ཨ་ནི་དེ་ད་དེ་གལ་ཆེན་པོ་ཆགས་བསྡད་གི་འདུག་བ། ཨོང་དེ་འདྲས་ཅིག་རེད་ཤག་ད་ད་ལྟའི་ཆར་ལ་ད་ག་རེ་ཡོད་མེད་ལ་མ་ལྟོས་པ་ཨ་ནི་ཅིག་ང་རང་ཚོ་ད་ལུང་པ་དེ་རྒྱ་ནག་གིས་བཙན་འཕྲོག་བྱས་པ་རེད། དེ་ཡིན་དུས་དེའི་ཐོག་དེ་ལ་ད་བོད་ནང་ལོགས་བཞུགས་བསྡད་མཁན་བོད་རིགས་སྤུན་ཟླ་ཚོ་ལ་ཉིན་འཁྱོལ་ནས་མཚན་མ་འཁྱོལ་པ་བྱས་བྱས་སྡུག་རྩུབ་ཚད་ལས་བརྒལ་བ་འགྲོ་འདུག་གི་རང་དབང་སྨྲ་བརྗོད་ཀྱི་རང་དབང་ཨ་ནི་ཅིག་ཆོས་དད་ཀྱི་རང་དབང་རྩ་བ་ཉིད་ནས་མེད་པ་བྱས་བྱས་དཔེ་མི་སྲིད་པའི་དཀའ་ངལ་ཆེན་པོ་མྱོང་བསྡད་ཀྱི་ཡོད་རེད་པ། དེས་ན་རང་དབང་ཡུལ་གྲུ་ཁག་ནང་གནས་བཞུགས་བོད་མི་རྣམས་ཀྱིས་དུས་རྟག་ཏུ་བོད་དོན་ཞུ་གཏུག་ལ་སོགས་པའི་ལས་འགུལ་སྤེལ་དགོས་པ་དང་ཡང་ཨ་མི་རི་ཀའི་ནང་བོད་དོན་ཞུ་གཏུག་གི་ལས་འགུལ་དེ་བཞིན་ཕྱི་ཟླ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གཉིས་བར་ཉིན་གྲངས་གཉིས་རིང་སྤེལ་སྐབས། ཐུབ་བསྟན་ཆོས་ཉིད་ལགས་ཀྱང་མཉམ་ཞུགས་གནང་རྒྱུ་མ་ཟད་ཁོང་གིས་ཨ་རིའི་གྲོང་ཁྱེར Philadelphia ནང་བོད་རང་བཙན་ཆེད་སྔ་ལོའི་གསུམ་བཅུའི་དུས་དྲན་ཉིན་ནས་ད་ལོའི་གསུམ་བཅུའི་དུས་དྲན་བར་ལོ་འཁོར་མོ་གཅིག་རིང་ལས་འགུལ་སྤེལ་བ་དེ་ད་ལོའི་གསུམ་བཅུའི་དུས་དྲན་ཉིན་མཇུག་སྒྲིལ་གནང་གི་ཡོད་རུང་ད་དུང་དེ་ནས་བརྩིས་པའི་ཉིན་མ་ལྔའི་རིང་ལས་འགུལ་མུ་མཐུད་ནས་སྤེལ་རྒྱུ་ཡིན་སྐོར་གསུངས་དོན། གསུམ་བཅུའི་དུས་དྲན་ཉིན་མོ་དེ་ཉིན་མ་ཐ་མ་ཆགས་ཀྱི་ཡོད་རེད་དེ་ཡིན་པ་ཡིན་ནའི་བར་ལམ་སང་མཚམས་མ་བཞག་པར་བྱས་བྱས་ནི་ཉིན་མ་ལྔ། མུ་མཐུད་ལས་འགུལ་སྤེལ་དགོས་བསམ་དྲན་བསྡད་ཡོད། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང།